སྒྲུབ་ནུས་པ་དེ་གང་ན་ཡོད་སྙམ་ན། ཉན་རང་དགྲ་བཅོམ་པ་བདག་ཉིད་ཆེན་པོ་རྣམས་དང། བདག་ཉིད་ཆེན་པོ་རྣམས་དང་ས་བཅུའི་བྱང་ཆུབ་སེམས་དཔའ་ཆེན་པོ་རྣམས་ལ་ཡང་གཞན་དོན་གྱི་འཕྲིན་ལས་བསམ་གྱིས་མི་ཁྱབ་པ་མངའ་མོད། འོན་ཀྱང་འཁོར་བ་ཇི་སྲིད་པར་ལྷུན་གྲུབ་རྒྱུན་མི་ཆད་ཀྱི་སྒོ་ནས་ཆོས་ཐུན་རེ་རེ་ཙམ་གསུངས་པ་དང་འོད་ཟེར་སྣ་རེ་ཙམ་བཀྱེ་བ་ལ་བརྟེན་ནས་ཀྱང་སེམས་ཅན་གྲངས་མེད་པ་མྱང་འདས་ལ་འགོད་ནུས་པའི་གོ་འཕང་སངས་རྒྱས་ཉག་གཅིག་ཡིན་ལ་དེར་མ་ཟད་རང་དོན་སྤངས་རྟོགས་མཐར་ཕྱིན། རང་དོན་སྤངས་རྟོགས་མཐར་ཕྱིན་པའི་གོ་འཕང། གོ་འཕང་ཡང། སངས་རྒྱས་ཉག་གཅིག་ཏུ་ཤེས་པས་བདག་གིས་སེམས་ཅན་ཐམས་ཅད་ཀྱི་དོན་དུ་དོན་གཉིས་མཐར་ཕྱིན་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱའོ་སྙམ་དུ་སྦྱང་ངོ། དེ་ལྟ་བུའི་བྱང་ཆུབ་སེམས་བྱང་ཆུབ་སེམས་སྦྱོང་གི་ཕན་ཡོན། དཔས་བྱིན་གྱིས་ཞུས་པ་ལས་བྱང་ཆུབ་སེམས་སྦྱོང་བ་ནུས་པའི་ཚིག་པ་ནུས་པའི་བྱང་ཆུབ་སེམས་ཀྱི་བསོད་ནམས་གང་གལ་ཏེ་དེ་ལ་གཟུགས་མཆིས་ན་ནམ་མཁའི་ཁམས་ནི་ཀུན་གང་སྟེ་དེ་ནི་དེ་བས་དེ་ནི་དེ་ལས་ལྷག་པར་འགྱུར་གང་གཱའི་བྱེ་མའི་གྲངས་སྙེད་ཀྱི་སངས་རྒྱས་ཞིང་རྣམས་མི་གང་གིས་རིན་ཆེན་བདུན་གྱིས་རབ་བཀང་སྟེ་འཇིག་རྟེན་མགོན་ལ་ཕུལ་བ་བས་གང་གིས་ཐལ་མོ་སྦྱར་བགྱིས་ཏེ་བྱང་ཆུབ་ཏུ་ནི་སེམས་བཏུད་ན་མཆོད་པ་འདི་ནི་ཁྱད་པར་འཕགས་དེ་ལ་མཐའ་ནི་མ་མཆིས་སོ་ཞེས་སོ་བསླབ་བཏུས་ལས། དེ་ལ་སྨོན་པའི་བྱང་ཆུབ་ཀྱི་སེམས་ནི་སངས་རྒྱས་སུ་འགྱུར་བར་བྱའོ་ཞེས་སེམས་སྨོན་པ་ལས་སྐྱེས་པ་ཡིན་ནོ་ཞེས་བཤད་པ་ལྟར་རོ། གཉིས་པ་དེའི་ཡན་ལག་གི་གདམས་པ་ལ་གཉིས་པ་དེའི་ཡན་ལག་གི་གདམས་པ་ལ་ལྔ། རྐྱེན་ངན་བྱང་ཆུབ་ཀྱི་ལམ་དུ་བསྒྱུར་བ་ཚེ་གཅིག་གི་ཉམས་ལེན་དྲིལ་ནས་བསྟན་པ། བློ་འབྱོངས་པའི་ཚད་བློ་སྦྱོང་གི་དམ་ཚིག་བློ་སྦྱོང་གི་བསླབ་བྱ་བསྟན་པའོ། དེ་ལ་སྐོང་བདག་འདི་ལ་གང་འགྲེལ་ཅིག་ཞུ་ཆོག་པ་ཅི། ཡང་ཁོ་ཆེད་དྲུག་རེད་ཡང། ངའི་གབ་ཏུ་ང་ཚོ་བྱང་ཆུབ་དོན་གཉེར་གྱི་བློ་སེམས་སྦྱོང་ཚུལ་ཅིག་ག་ཏུ་འབྱོར་བ། འོངས་པས། ད་འདུག་སེ་བྱས་ན་འགྲིག་གི་ཡོད་ན་མེད་ན། ད་ང་ཚོ་སྤྱིར་བཏང་བྱས་ན་ད། སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་ད་རྒྱུ་མཚན་འདྲ་པོ་བྱོས་རོགས། འོང་བས། རང་དོན་གཅིག་པོ་ཁོ་ན་གི་དོན་དུ་ཡིན་ད་ཡིན་ན་ཐར་པ་ཙམ་གྱིས་གོ་ཆོད་ཀྱི་བ། འོ་དེ་རང་རེད། ད་སྡུག་བསྔལ་ཙམ་ལས་ཐར་འགྲོ་གི་ཡོད་ཙང་ཁོ་དེ་ལས་ལྷག་པ་དགོས་ཡག་ཡོད་མ་རེད་བ། དེ་རང་རེད། ད་སེམས་ཅན་གི་དོན་མཛད་དགོས་དུས་སེམས་ཅན་ཐམས་ཅད་ལ་སྙིང་རྗེ་དང། ད། བྱམས་པ། མཉམ་པ་ཡོད་དུས། ད་སེམས་ཅན་ཐམས་ཅད་ལ་འབད་དེ་སེམས་ཅན་གང་དང་གང་ལ་ཡིན་ན་སེམས་ཅན་དེ་དང་དེ་གི་དོན་བྱ་བ་དོན་བྱེད་གོ་བསམ་པའི་སྙམ་པ་སེམས་ཉམས་པར་བ། འོངས་པས། ད་སེམས་སངས་རྒྱས་མ་སངས་མ་རྒྱས་ན་སེམས་ཅན་ཁ་ཤས་ལ་རོགས་པ་བྱེད་ཐུབ་ཁ་ཤས་ལ་བྱེད་མ་ཐུབ། འོང་བ་རེད། དེ་འདྲས་སོ་རོ་ཅེས་བྱ་སྒྲོ་བོར་བ། འོང་བྱེད་ཀྱི་རེད། ད་སངས་རྒྱས་ཀྱི་སངས་རྒྱས་ཀྱི་གོ་འཕང་ཐོབ་ན་མ་གཏོགས།

བཅུད་ཀྱི་སེམས་ཅན་སེམས་རྒྱུ་ཉོན་མོངས་ལས་མེད་བྱ་རྒྱུ་ལས་ངན་གསོག་པ་ལས་མེད་ཅིང་དེའི་རྒྱུ་མཚན་གྱིས་ནག་ཕྱོགས་ལ་དགའ་བའི་ལྷ་ཀླུ་འབྱུང་པོ་རྣམས་མཐུ་སྟོབས་རྒྱས་ནས་སྤྱིར་ཆོས་བྱེད་ཡོངས་ལ་གནོད་འཚེ་མང་ཁྱད་པར་དུ་ཐེག་ཆེན་གྱི་ཆོས་སྒོར་ཞུགས་པ་རྣམས་ལ་སྒོ་སྣ་ཚོགས་ནས་རྐྱེན་ངན་རུ་འཛིངས་པའི་སྐབས་དེར། ཆོས་འདི་འདྲ་བ་ཞིག་གི་སྒོར་ཞུགས་ནས་དགའ་སྐྱིན་མཐུན་རྐྱེན་དུ་འཁྱེར་ཤེས། བར་གཅོད་གྲོགས་སུ་འཁྱེར་ཤེས། གནོད་བྱེད་ཀྱང་དགེ་བའི་བཤེས་གཉེན་དུ་འཁྱེར་བའི་སྒོ་ནས་བསྒོམས་ན་རྐྱེན་ངན་བྱང་ཆུབ། རྐྱེན་ངན་བྱང་ཆུབ། སྒྲུབ་པའི་གྲོགས་སུ་འཆར་ཏེ། དགེ་བཤེས་དགེ་བའི་བཤེས་གཉེན་སྤྱན་སྔ་བའི་ཞལ་ནས། ཤ་བོ་པ་ལགས་ཁྱེད་བློ་སྦྱོང་བ་ལ་རྐྱེན་ངན། གྲོགས་སུ་ཤར། སྡུག་བསྔལ་བདེ་བར་མྱོང་བ་ངོ་མཚར་ཆེ་ཞེས་གསུངས་པ་ལྟར་རོ། ས་དེ་སྡུག་སྤྲུལ་སྐུ་བྱས། སྡུག་སྤྲུལ་སྐུ་ལ་ཟེར་སོགས་པའི་གསུང་ཚིག་རེ་ནོ། ད་གཉིས་པ་རྒྱས་པར་བཤད་པ་ལ་གཉིས། ས་བསམ་པ། ཁྱད་པར་ཅན་བྱང་ཆུབ་ཀྱི་སེམས་ལ་བརྟེན་ནས་རྐྱེན་ངན་ལམ་དུ་བྱ་བ། སྦྱོར་བ་ཁྱད་པར་ཅན་བསགས་སྦྱང་གཉིས་ལ་བརྟེན་ནས་རྐྱེན་ངན་ལམ་དུ་བྱ་བའོ། དང་པོ་ནི། བྲག་ལ་གང་དུ་བསྒོམ་དུ་འགྱུར་ཞེས་གསུངས་ཏེ། ས་ད་ནི། བསམ་པ་ཁྱད་པར་ཅན་པ་བསམ་པ་ཁྱད་པར་ཅན་ལ་བརྟེན་ནས་རྐྱེན་ངན་ལམ་འཕྲལ་ལ་གང་ཐུག་བསྒོམ་དུ་སྦྱོར་ཞེས་གསུངས་ཏེ་དུས་ཀྱི་དབང་དུ་བྱས་ན་དུས་ཀྱི་དབང་དུ་བྱས་ན་སྐྱིད་ཅིང་འབྱོར་པ། སྡུག་ཅིང་ཕོངས་པ། ཡུལ་རང་ཡུལ་ལམ་མི་ཡུལ། གནས་གྲོང་གསེབ་དང་དགོན་པ། གྲོགས་མི་དང་མི་མ་ཡིན་པ་སུ་དང་འགྲོགས་ཀྱང་དེ་ལྟ་བུའི་གནས་སྐབས་ཐམས་ཅད་དུ་དཔེར་ན་ལུས་སེམས་ཀྱི་སྟེང་དུ་སྡུག་བསྔལ་ཆེ་འབྲིང་ཆུང་གསུམ་གང་བྱུང་ཡང་བླ་ཡི། འཇིག་རྟེན་གྱི་ཁམས་མཐའ་མེད་པ་ན་སེམས་ཅན་གྱི་རིས་ན་འདི་ལྟ་བུའི་སྡུག་བསྔལ་ཐོག་ཏུ་བབ་པ་དུ་མ་ཡོད་དེ་ཐམས་ཅད་ཀྱི་དེ་ཐམས་ཅད་ཀྱི་སྡུག་བསྔལ་གྱི་གོ་བདག་གི་འདིས་ཆོད་པར་གྱུར་ནས་དེ་ཐམས་ཅད་སྡུག་བསྔལ་མ་ལུས་པ་དང་བྲལ་བར་གྱུར་ཅིག། སྡུག་བསྔལ་ལེན་པའི་སྒོ་ནས་སྙིང་རྗེ་གོམས་པའི་དོན་དུ། སྡུག་བསྔལ་ལེན་པའི་སྒོ་ནས་སྙིང་རྗེ་གོམས་པའི་དོན། ད་གྲུབ་སྟེ། བྱུང། ལེགས། སྙམ་དུ་བསམ་པ་ཐག་པ་ནས་དགའ་ཞིང་རངས་པར་བྱའོ། སྐྱིད་ཅིང་འཛོམས་པ་དཔེར་ན། ཟས་གོས་གནས་ཁང་གྲོགས་མཆེད་ལྡན་དགེ་བའི་བཤེས་གཉེན་སོགས་ཀྱིས་མི་ཕོངས་ཤིང་འབྱོར། ནང་གི་རྐྱེན་རང་གི་ལུས་སེམས་ནད་གཞི་འཁྲུགས་པའི་དབང་གིས་གློ་བུར་གྱི་མི་བདེ་བ་ཡང་མེད། རང་གི་དད་སོགས་ཆོས་ལ་བཀོལ་དུ་རུང་བའི་ཚེ་སྤྱིར་སངས་རྒྱས་ཀྱི་བསྟན་པ། སྤྱིར་སངས་རྒྱས་ཀྱི་བསྟན་པ་སྙིགས་མར་འགྲོ་བའི་དུས་ངན་པ་འདི་ལྟ་བུའི་སྐབས་སུ། ཐེག་ཆེན་གྱི་ཆོས་སྒྲུབ་པའི་འགལ་རྐྱེན་ཐེག་ཆེན་གྱི་ཆོས་སྒྲུབ་པའི་འགལ་རྐྱེན་དབེན་ཞིང་ཕྱི་ནང་གི་མཐུན་རྐྱེན་ལེགས་པར་འཛོམས་པ་འདི་ལྟ་བུ། སྔོན་བསོད་ནམས་སྒོ་དུ་མ་ནས་བསགས་པའི་འབྲས་བུ་ཡིན་པ་གོར་མ་ཆག་སྙམ་དུ་ངེས་པར་བྱས་ཏེ། ཕྱི་མ་ཕན་ཆད་ཀྱང་འདི་ལྟ་བུའི་ཕུན་ཚོགས་བར་མ་ཆད་དུ་འབྱུང་བའི་རྒྱུར། ཚུལ་ཁྲིམས་རྣམ་པར་དག་པས་གཞི་བྱས་པའི་ཚོགས་གསོག་པའི་སྒོ་ལ་འབད་པར་བྱའོ། དེ་ལྟར་མ་ཡིན་ན་དགེ་བཤེས་ལ་ཅུང་ཟད་ཕུན་སུམ་ཚོགས་པའི་ཚེ་དགེ་བཤེས་ལ་ཅུང་ཟད་ཕུན་སུམ་ཚོགས་པའི་ཚེ་ང་རྒྱལ་དང་རྒྱགས་པ་དང་དྲེགས་པ་སྐྱེ་བའི་རྐྱེན་དུ་འགྲོ་བ་མང་ཞིང་ལུས་སེམས་ཀྱི་སྟེང་དུ་སྡུག་བསྔལ་ཅུང་ཟད་བྱུང་བའི་ཚེ། ལུས་སེམས་ཀྱི་སྟེང་དུ་སྡུག་བསྔལ་ཅུང་ཟད་བྱུང་བའི་ཚེ། ཞུམ་ཞིང་ཡི་ཆད་ཕོ་ཤེད་ལུག་པའི་རྐྱེན་དུ་སོང་བ་མང།

རང་གི་ཕུན་སུམ་ཚོགས་པ་གང་ཡོད་ལ་དམིགས་ནས་རང་གཞན་ལས་མཐོ་བར་འཛིན་པ་འཛིན་པ་ཙམ་མོ། ཕུན་སུམ་ཚོགས་པ་མི་ཡོད་མིན་པས་ཕུན་སུམ་ཚོགས་པ་དེ་འདྲར་དམིགས་སོ་ནི་རྒྱགས་པར་བྱ། རྒྱགས་པ་རང་གི་ཆོས་ལ་ཆགས་པའོ་ཟེར་ཡོད་མཛོད་རྩ་བ། རྒྱགས་པ་རང་གི་ཆོས་ལ་ཆགས་པའོ། ང་རྒྱལ་ཟེར་མཁན་དེ་དག་རང་མཐོ་བ་ཙམ་དུ་འཛིན་མཁན་ཙམ་ཞིག་ལ་ང་རྒྱལ་བྱའོ། རྒྱགས་པ་དེ་རང་གི་ཆོས་ལ།

གཉིས་པ་སྦྱོར་བ་ཁྱད་པར་ཅན་བསགས་སྦྱངས་གཉིས་ལ་བརྟེན་ནས་རྐྱེན་ངན་ལམ་དུ་བསྒྱུར་བ་ནི་བསགས་སྦྱངས་གཉིས་ལ་བརྟེན་ནས་རྐྱེན་ངན་ལམ་དུ་བསྒྱུར་བ་ནི་ས་དང། སྦྱོར་བ་བཞི་སྦྱོར་བ་བཞི་ལྡན་ཐབས་ཀྱི་མཆོག་ཞེས་གསུངས་ཏེ་སྦྱོར་བ་བཞི་ལྡན་ཐབས་ཀྱི་མཆོག་ཞེས་གསུངས་ཏེ་འདི་ལ་བཞི་ལས། དང་པོ་ཚོགས་བསགས་པ་ནི་སྡུག་བསྔལ་མི་འདོད་ཅིང་བདེ་བ་འདོད་ན། སྡུག་བསྔལ་མི་འདོད་ཅིང་བདེ་བ་འདོད་ན། ཡར་མར་གྱི་ཞིང་ལ་དངོས་པོ་ཆུང་འབྲིང་ཆེ་གསུམ་གང་ཡིན་ཡང་བླ་ཡིན། བསམ་པས་སེམས་ཅན་ཐམས་ཅད་དང་ཐུན་མོང་དུ་བྱས་ཤིང། བླ་མེད་བྱང་ཆུབ་ཀྱི་རྒྱུར་འདུན་པའི་སྟོབས་ཀྱིས་བསྒྱུར་ཏེ། བླ་མེད་བྱང་ཆུབ་ཀྱི་རྒྱུར་འདུན་པའི་སྟོབས་ཀྱིས་བསྒྱུར་ཏེ། བསྒོམ་པ། གློག། གློག་འབར་གྱིས་གློག་འབར་གྱི་སྨོན་ལམ་ལྟར། བདེ་སྡུག་ལེགས་ཉེས་གང་ཅི་ཡང་རུང། བདག་གི་དོན་དུ་གང་འགྱུར་བ་བདག་གི་དོན་དུ་གང་འགྱུར་བ། དེ་དེ་བདག་ལ་འགྲུབ་པར་མཛོད་ཅེས་གསོལ་བ་བཏབ་བོ། ས་ནི་གང་ཞིག་ལེགས་གསུངས་ས་ད། བླ་མེད་བྱང་ཆུབ་ཀྱི་བླ་མེད་བྱང་ཆུབ་ཀྱི

དེ་དེ་བདག་ལ་འགྲུབ་པར་མཛོད། ཞེས་གསོལ་བ་བཏབ་པ་དང་གཉིས་བྱས་ལ་གསོལ་ཞིང་ཚོགས་བསགས་པ་གོ་འཕང། མ་པས། ཚོགས་བསགས་པ་ནི་ས་དང་པོ་ཚོགས་བསགས་པ་ནི་སྡུག་བསྔལ་མི་འདོད་ཅིང་བདེ་བ་འདོད་ན་ཡར་མར་གྱི་ཞིང་ལ་དངོས་པོ་ཆུང་འབྲིང་ཆེ་གསུམ་གང་ཡིན་ཡང་བླ་ཡིན། བླ་ཡིན་བསམ་པས་ད་དངོས་པོ་ཆེ་འབྲིང་ཆུང་གསུམ་གྱི་གང་འདྲ་ཞིག་དེ་བྱས་པ་ཡིན་ན་ཡང་བསམ་པས། སེམས་ཅན་ཐམས་ཅད་དང་ཐུན་མོང་དུ་བྱས་ཤིང་བླ་མེད་བྱང་ཆུབ་ཀྱི། བླ་མེད་བྱང་ཆུབ་ཀྱི་རྒྱུར་འདུན་པའི་སྟོབས་ཀྱིས་བླ་མེད་བྱང་ཆུབ་ཀྱི་རྒྱུར་འདུན། རྒྱུར་འདུན་པའི། རྒྱུར་འདུན་པའི་སྟོབས་ཀྱིས་བསྒྱུར་ཏེ། འདུན་པའི་སྟོབས་ཀྱིས་བསྒྱུར་ཏེ། བསྒོམ་པ་གློག་འབར་གྱི་སྨོན་ལམ་ལྟར་ད་ནི་དཔེ་ནི་གང་ཟེར་གྱི་བྱས་ན། བསྒོམ་པ་གློག་འབར་གྱི་སྨོན་ལམ་ལྟར་བསྒོམ་པ་གློག་འབར་བའི་སྨོན་ལམ་ལྟར་བསྒོམ་པ་གློག་འབར་གྱི་གློག་འབར་གྱི་སྨོན་ལམ་ལྟར་བསྒོམ་པ་གློག་འབར་གྱི་སྨོན་ལམ་ལྟར། བདེ་སྡུག་ལེགས་ཉེས་གང་ཅི་ཡང་རུང། རང་གི་དོན་དུ་གང་འགྱུར་བ་དེ་དེ་བདག་ལ་རང་གི་བདག་གི་དོན་དུ། བདག་གི་དོན་དུ་གང་འགྱུར་བ།

དེ་ཀས་ཐམས་ཅད་སོ་སོ་རང་གི་དོན་དུ་མ་ཡིན་པ་བྱས་བྱ་བ་གང་དང་གང་བྱེད་ན་སེམས་ཅན་དང་ཐུན་མོང་བའི་དོན་དུ་བྱས་ནས། དེ་ཀས་ཡང་བྱང་ཆུབ་བྱང་ཆུབ་ལ་བསྔོ་ནས། དེ་བྱང་ཆུབ་ཀྱི་རྒྱུར་འདུན་པའི་སྟོབས་ཀྱིས་གྱུར་ཏེ། སོ་སོ་ཀྱི་དེ་སོ་སོ་བྱང་ཆུབ་བྱང་ཆུབ་ཐོབ་འདོད་ཀྱི་འདུན་པ་ཀྱི་སྟོབས་ཀྱིས། ཁོ་དེ་ཀས་ཐམས་ཅད་དག་གོ་བླ་མེད་བྱང་ཆུབ་ཀྱི་རྒྱུ་ལ་གྱུར་ནས། ཨ་ནི་དེ་ནས་ཁོ་ཚོགས་ཀྱི།

བདག་གི་དོན་དུ་གང་འགྱུར་བ་དེ་དེ་བདག་ལ་བསྒྲུབ་པར་མཛོད། བདག་གི་དོན་དུ་གང་འགྱུར་བ། དོན་དུ་གང་འགྱུར་བ་དེ་དེ་བདག་ལ་བསྒྲུབ་པར་མཛོད། བདེ་སྡུག་ལེགས་ཉེས་གང་ཅི་ཡང་རུང། བདག་གི་དོན་དུ་གང་འགྱུར་བ་དེ་དེ་བདག་ལ་བསྒྲུབ་པར་མཛོད། ཅེས་གསོལ་བ་བཏབ་བོ་ཟེར། ད་ནི་གཅིག་ནི་ཚོགས་བསགས་པ་ནི། ཅེས་པའི་ཚོགས་བསགས་པ་ནི། བདག་གི་དོན་དུ་ལེགས་ཉེས་གང་ཅི་ཡང་རུང་བདག་གི་དོན་དུ་གང་འགྱུར་བ། དེ་དེ་བདག་ལ་བསྒྲུབ་པར་མཛོད། བདག་གི་དོན་དུ་གང་འགྱུར་བ། དེ་དེ་བདག་ལ་བསྒྲུབ་པར་མཛོད། ཟེར་ད་ལ་ནི་གང་ཞིག་ཀྱང་ནི་རྩ་བ་བྱང་ཆུབ་ཀྱི། བླ་མེད་བྱང་ཆུབ་ཀྱི་འདུན་པའི་སྟོབས་ཀྱིས་འགྱུར། འདུན་པའི་སྟོབས་ཀྱིས་སྟོབས་ཀྱིས་འདུན་པའི་སྟོབས་ཀྱིས་འགྱུར་ཏེ། འདུན་པ་དེ་སྟོབས་ཀྱིས་འགྱུར་ནས་ད། གང་ཟེར་བ་ལ་བདེ་སྡུག་ལེགས་ཉེས་གང། གང་ཅི་བྱུང་ཡང། བདག་གི་དོན་དུ་གང་འགྱུར་དེ་དེ་བདག་ལ་བསྒྲུབ་པར་མཛོད་བྱས་ནས་དེ་བཤད་ན་ཡང་རང་དོན་གཅིག་པུའི་དོན་དུ་མ་ཡིན་པ། བྱང་ཆུབ་ཀྱི་འདུན་པའི་སྟོབས་ཀྱིས་འགྱུར་བའི་རྐྱེན་གྱིས་ཚིག་དེ་འདྲ་དེ་བཤད་ན་ཡང་དེ། བྱང་ཆུབ་ཀྱི་འདུན་པའི་སྟོབས་ཀྱིས་བླ་ན་མེད་པའི་བྱང་ཆུབ་ཐོབ་པའི་རྒྱུར་འགྱུར་གྱི་པས།

ཨ་གཉིས་པ་སྡིག་པ་སྦྱོང་བ། སྡིག་པ་སྦྱོང་བ་ནི། ཐོག་མེད་ཐོག་མེད་ནས་ད་ལྟའི་བར། ཐོག་མེད་ནས་ད་ལྟ་ལ་ཐུག་པའི་བར་དུ། ཉོན་མོངས་ཀྱིས་ཀུན་ནས་བསླངས་པའི་བཅས་རང་གི་ཁ་ན་མ་ཐོ་བ་བགྱིས་ཤིང་བགྱིད་དུ་སྩལ་བ་རྣམས་སྟོབས་བཞིས་འཆགས་ལ་ཡང་དང་ཡང་དུ་འབད་པར་བྱའོ་ད་ནི་དེ་རང་འབད། ཐོག་མེད་ནས་ད་ལྟའི་བར་གྱི་ཉོན་མོངས་ཉོན་མོངས་པས་ཀུན་ནས་བསླངས་ཏེ

གསུམ་པ་གདོན་ལ་མཆོད་པ་ནི། ཨ་ལ་དྲིའི་མཆོག་བདག་ཏུ་ནི་བསྡམས་པའི་སྒོ། དྲིའི་མཆོག་པ་འདི་ལས། སྦྱོར་བ་བཞི། སྦྱོར་བ་བཞི་ལྡན་ཐབས་ཀྱི་མཆོག། སྦྱོར་བ་བཞི་པོ་ཁོ་ལ་ཚོགས་བསགས་པ་གཅིག། སྡིག་པ་སྦྱོང་བ་དང་གཉིས། གསུམ་པ་ཁོ་ལ་གདོན་ལ་མཆོད་པ། གསུམ་པ་གདོན་ལ་མཆོད་པ་ནི་སྔར་གནོད་བྱེད་བཀའ་དྲིན་ཆེ་བར་སེམས་པའི་སྐབས་སུ་བཤད་པ་ལྟར་དམིགས་ཀྱིས་བཀར་ནས་བྱམས་སྙིང་རྗེ་དང་བཟོད་པ་བསྒོམ་པར་བྱའོ། ལྷག་པར་དུ་སྔར་གནོད་བྱེད་ལ་བཀའ་དྲིན་ཆེ་བར་སེམས་པའི་སྐབས་སུ་བཤད་པ་ལྟར་ནང་བཞིན་གྱི་གནོད་བྱེད་ལ་དེ་བས་ཀྱང

ཞིང་སྐྱོང་ལ་ཆ་གསུམ་དང་དེ་ཚོ་དེ་ལ་འགྲོ་གི་རེད་པས། སྐད་དེ་དེ་ཚོ་སྐད་དེ་འགྲོ་གི་རེད། དེ་ཚོ་ཆ་གསུམ་དང་དེ་ཚོ་འགྲོ་གི་རེད། ད་བཞི་པ་ཆོས་སྐྱོང་ལ་གཏོར་མ། གཏོར་མ་ཕུལ་ནས་ཕྲིན་ལས་ཞུ་བ་ནི་མཆོད་གཏོར་གཙང་མ་ཇི་ལྟར་འཛོམས་པ་བཤམས་ལ། བསམ་པའི་སྒོ་ནས་ཤིན་ཏུ་རྒྱ་བཟང་ཞིང་རྒྱ་ཆེ་བར་དམིགས་ཏེ་ཆོས་སྐྱོང་སྲུང་མ་རྣམས

རྣམས་ཀྱིས་ཇི་ལྟར་རྐྱེན་ངན་བྱང་ཆུབ་ཀྱི་ལམ་དུ་མཛད་པ་ལྟར་བདག་གིས་ཀྱང་ལམ་དུ་བྱེད་ནུས་པ་དང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཐེག་ཆེན་གྱི་གསུང་རབ་སྤྱིའི་བབ་ལ་ཇི་ལྟར་བཞུགས། དམ་པ་གོང་མ་རྣམས་ཀྱི་ཐུགས་རྒྱུད་ལ་ཇི་ལྟར་འཁྲུངས་པ་བཞིན་བདག་གི་རྒྱུད་ལ་ཡང་སྐྱེ་བ་གནས་པ་གོང་ནས་གོང་དུ་འཕེལ་བ་དེ་ལ་བརྟེན་ནས་ལུས་ངག་ཡིད་གསུམ་མཐོང་ཐོས་དྲན་རེག་གི་སྒོ་ནས་སེམས་ཅན་ལ་ཕན་འདོགས་པའི་ཕྲིན་ལས་མཛོད་ཅིག་ཅེས་སྙིང་ཐག་པ་ནས་གསོལ་བ་འདེབས་པར་བྱའོ། ས་ད་ནི། ཆོས་སྐྱོང་ལ་གཏོར་མ་འབུལ་དགོས་བསགས་པ་སྤྲོ་བས་ནོར་དགའ། འདོན་ལ་དེ་ལྟར་ག་ལ་ཡོད་དེ་བླ་མ་མཆོད་པ་ལ།

འོ་ད་དུག་སིས་ས། ནས་དེ་བླ་མ་མཆོད་པ་ལ་ཚོགས་ལ་ཕུལ་ཡ་གོ་དེས་ཁོ་ཆོས་གོ་ལ། ཁོ་ཆོས་གྱིས་པའི་ཚོགས་ལ་ཚོགས་ལ་འབད་པས། བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཐེག་ཆེན་གྱི་གསུང་རབ་སྤྱིའི་བབ་ལ་ཇི་ལྟར་བཞུགས་དམ་པ་གོང་མ་རྣམས་ཀྱི་ཐུགས་རྒྱུད་ལ་ཇི་ལྟར་འཁྲུངས་པ་བཞིན་བདག་གི་རྒྱུད་ལ་ཡང། སྐྱེ་བ་གནས་པ་གོང་ནས་གོང་དུ་འཕེལ་བ་དེ་ལ་བརྟེན་ནས་ལུས་ངག་ཡིད་གསུམ་རང་གི་ལུས་ངག་ཡིད་གསུམ་སོ་སོའི་ལུས་ངག་ཡིད་གསུམ་དེ་ནས་མཐོང་བ་ཐོས་པ་དྲན་པའི་སྒོ་ནས་སེམས་ཅན་ལ་ཕན་འདོགས་པའི་ཕྲིན་ལས་མཛོད་ཅིག་ཅེས་སྙིང་ཐག་པ་ནས་གསོལ་བ་འདེབས་པའོ། ཨོ་ད་དེ། སྦྱོར་བ་བཞི་པ་གོ། ད་གཉིས་པ་ཚེ་གཅིག་གི་ཚེ་གཅིག་གི་ཉམས་ལེན་དྲིལ་ནས་བསྟན་པ་ནི་སྟོབས་ལྔ་དག་ལ་སྦྱང་བར་བྱ་ཞེས་གསུངས་ཏེ་འདི་ལ་ལྔ་ལས་དང་པོ་འཕེན་པའི་སྟོབས་ནི་སྤྱིར་ད་ནས་བྱང་ཆུབ་མ་ཐོབ་ཀྱི་བར་དང་བྱེ་བྲག་ཏུ་ཚེ་འདི་མ་ཤི་ཚུན་ཆད་དང་དེ་བས་ཀྱང་ལོ་འདི་ལ་དང། ལོ་འདི་ལ་དང་ཟླ་བ་འདི་ལ་དང། ཁྱད་པར་དུ་དེ་རིང་གི་ཉིན་ཞག་ཕྲུགས་གཅིག་འདི་ལ། བདག་འཛིན་གྱིས་ཐོག་དྲངས་པའི་ཉོན་མོངས་དང་ཉེ་བའི་ཉོན་མོངས་སྐྱེ་བའི་གོ་སྐབས་མེད་པར་བྱས། དེ་དག་གི་དབང་དུ་ལུས་ངག་གི་སྤྱོད་པ་སྐད་ཅིག་ཙམ་ཡང་མ་སོང་བར་བྱ་སྙམ་པའི་འཕེན་པ་ཤུགས་དྲག་ཏུ་བཏང། དེ་བཞིན་དུ་བླ་མེད་བྱང་ཆུབ་མ་ཐོབ་ཀྱི་བར་སོགས་ནས་ཁྱད་པར་དུ་དེ་རིང་གི་ཉིན་ཞག་ཕྲུགས་གཅིག་འདི་ལ་བྱང་ཆུབ་ཀྱི་སེམས་ལ་གོམས་པར་བྱའོ། བྱང་ཆུབ་ཀྱི་སེམས་དང་ཡེ་མ་བྲལ་བར་བྱའོ་སྙམ་པའི་འཕེན་པ་དྲག་ཏུ་བྱས་ན་བྱང་ཆུབ་ཀྱི་སེམས་དང་མི་འབྲལ་བར་འགྱུར་ཏེ། ཏིང་ངེ་འཛིན་གྱི་རྒྱལ་པོ་ལས་ཇི་ལྟར་ཇི་ལྟར་མང་དུ་མིས་བརྟགས་ན་དེ་ལ་གནས་པའི་རྟོག་པ་དེ་དག་གིས་དེ་བཞིན་དུ་ནི་དེ་དེ་བཞིན་དུ་ནི་དེ་ལ་སེམས་གཞོལ་འགྱུར་ཞེས་གསུངས་སོ། འཕེན་པའི་སྟོབས་ནི་གནད་ཤིན་ཏུ་ཆེ་བོ་འདུག་ག། འཕེན་པའི་སྟོབས་དེ་འཕེན་པའི་སྟོབས་དེ་དང་པོ། བསམ་བློ་བཏང་དུས་དེ་ནི། ཚེ་འདི་དང་ཉིན་ཞག་ཟླ་བ་འདི་དང་ཉིན་འདི་ལྷག་དོན་ཉིན་ཞག་འདི་ལ་ཡིན་ན་ད་ཉོན་མོངས་དང་ཉེ་བའི་ཉོན་མོངས་དབང་དུ་སྐད་ཅིག་ཙམ་ཡང་མ་བཏང་བར་ལུས་ངག་གི་སྤྱོད་པ་གང་ཡང་མ་བཏང་བར་དེ་ནི། སྐད་ཅིག་གཅིག་ཙམ་ཡང། མ་གཏོང་བ་བྱ་སྙམ་པའི་འཕེན་པ་གཅིག་དང། དེ་བཞིན་དུ། དེ་རིང་གི་ཉིན་ཞག་གཅིག་ལ། བྱང་ཆུབ་བར་དུ་མ་ཐོབ་བར་ནས་ད་བར་དང་ལྷག་པར་དུ་དེ་རིང་གི་ཉིན་ཞག་ཕྲུགས་གཅིག་འདི་ལ་བྱང་ཆུབ་ཀྱི་སེམས་བསྒོམ་པར་བྱའོ། བྱང་ཆུབ་ཀྱི་སེམས་དང་ཡེ་མ་བྲལ་བར་བྱའོ་སྙམ་པའི་འཕེན་པ། དྲག་ཏུ་བྱས་ན་བྱང་ཆུབ་ཀྱི་སེམས་དང་མི་འབྲལ་བར་འགྱུར་གྱི་པས་སོ། ད་ནི་བའི་འཕེན་པའི་སྟོབས་ནི། འཕེན་པའི་སྒོ་ནས་སྟོང་ལ་ཆས་སྒོ་བརྒྱུད་པས་སུ། ཚིགས་བཅད་འདི་གང་ཞིག་ཡོད་ན། ཇི་ལྟར་ཇི་ལྟར་མང་དུ་མིས་བརྟགས་ན།
ཇི་ལྟར་ཇི་ལྟར་མང་དུ་མིས་བརྟགས་ན་མིག་མི་འགྲོ། ཇི་ལྟར་ཇི་ལྟར་མང་དུ་མིས་བརྟགས་ན་མིས་བརྟགས་ན་བརྟག་པ་བྱེད་ན་བརྟག་པ་བྱེད་ན། དེ་ལ་གནས་པའི་རྟོག་པ་དེ་དག་གིས་དེ་བཞིན་དུ་ནི་དེ་ལ་སེམས་གཞོལ་འགྱུར། ཇི་ལྟ་ཇི་ལྟར་མང་དུ་མིས་བརྟགས་ན། ཨ་འདས་ནི་ལས་འཕེན་པའི་སེམས་ཅི་ལ་བྱ་ཡིན་ན་འཕེན་པའི་སེམས་ཉོན་མོངས་དབང་དུ་མ་སོང་བ་ཅིག་བྱེད། བྱང་ཆུབ་ཀྱི་སེམས་བསྒོམ་པར་བྱ་སྙམ་པ་ཅིག་བྱེད། བྱང་ཆུབ་སེམས་དང་མི་འབྲལ་བ་སྙམ་པར་བྱ། བྱས་ནས་བསམ་བློ་དེ་སྐད་དེ་བསམ་བློ་དེ་དག་རྟོག་པ། རྟོག་པ། རྟོག་པའི་ཇི་ལྟར་དེ་འདྲ་གང་མང་མང། ཡག་པའི་ཕྱོགས་དེ་གང་མང་མང། མི་མི་ལྟ་བུ་ད་ནི་མི་རང་བས། འོ་རེད་ལྷ་མི་མི་རང། འོ་ད་མི། བརྟག་དཔྱད་བྱས་ནས་ཐུགས་སུ་བརྟགས་པ་ཡིན་ན། བརྟགས་པ་ཡིན་ན། དེ་ལ་གནས་པའི་རྟོག་པ་དེ། དེ་ལ་གནས་པའི་རྟོག་པ་དེ་དག་གིས་དེ་བཞིན་དུ་ནི་དེ་ལ་སེམས་གཞོལ། རྟོག་པ་ཁོ་ཡིས་སེམས་ཀུན་དེ་རང་རང་ལ། འགྲོ་བས། འགྲོ་བགྱིད་པས།

གཉིས་པ་དཀར་པོ་ས་བོན་གྱི་སྟོབས་ནི་ས་བྱང་ཆུབ་ཀྱི་སེམས་རིན་པོ་ཆེ་མ་སྐྱེས་པ་སྐྱེད་པ་སྐྱེས་པ་གནས་པ་གོང་ནས་གོང་དུ་འཕེལ་བའི་རྒྱུར་སྦྱིན་པ་ལས་བྱུང་བ་དང་ཚུལ་ཁྲིམས་ལས་བྱུང་བ་དང་སྒོམ་པ་ལས་བྱུང་བ་བསོད་ནམས་དང་ཡེ་ཤེས་ཀྱི།

སྐྱེས་པ་གོང་ནས་གོང་དུ་མ་སྐྱེས་པ་སྐྱེད་པ་སྐྱེས་པ་གོང་ནས་གོང་དུ་དེ་འཕེལ་བའི་ཆེད་དུ་རང་གི་རྒྱུར་སྦྱིན་པ་སྦྱིན་པ་བཏང་བ་ཚུལ་ཁྲིམས་སྲུང་བ་བསྒོམ་པ། ཏིང་ངེ་འཛིན་སྒྲ་བསྟན་པའི་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་གང་དྲག་གཅིག་ལས་སྐྱེས་ནས་བརྩོན་པར་བྱ་བསམ་པའོ། དེ་འདི་ལ་དཀར་པོ་ས་བོན་གྱི་སྟོབས། གསུམ་པ། སུན་འབྱིན་པའི་སྟོབས་ནི་སྔར་བདག་གཞན་བརྗེ་བའི་སྐབས་སུ་བཤད་པ་ལྟར་བདག་འཛིན་དང་དེས་དྲངས་པའི་རང་གཅེས་པར་འཛིན་ཞིང་གཞན་ཡལ་བར་འདོར་བ་སོགས་ཉོན་མོངས་པ་རྣམས་ཀྱི་ཉེས་དམིགས་མཐོང་བའི་སྒོ་ནས་སུན་འབྱིན་ཅིང་སྤོང་བ་ལ་འབད་པ་སྟེ། སྤྱོད་འཇུག་ལས། བདག་ནི་བསྲེགས་ཏེ་བསད་གྱུར་ཏམ། བདག་གི་མགོ་བོ་བཅད་ཀྱང་བླ་ཡི་རྣམ་པ་ཀུན་ཏུ་ཉོན་མོངས་པའི་དགྲ་ལ་འདུད་པར་མི་བྱ་བའོ་ཞེས་གསུངས་པ་ལྟར་བསླབ་པར་བྱའོ། སོགས་ཉོན་མོངས་ལ་དག་ཡི་གེ་རང་ཉིད་གཅེས་འཛིན་དང་གཞན་ཡལ་བར་འཛིན་པའི་ཡི་གེ་ཁོ་ལ་ཡོད་པ་རང་རང་ཉིད་གཅེས་འཛིན་གྱི་དེ་ནི་རང་ཉིད་གཅེས་འཛིན་དང། གཞན་ཡལ་བར་འདོར་བའི་ཉེས་དམིགས་བསམ། ཉེས་དམིགས་མཐོང་ནས་རྣམ་པ་སུན་འབྱིན་བསམ་ན་ཁོ་ཉེས་དམིགས་ཁོའི་ཉེས་དམིགས་བསམ་རྒྱུ་དེ་རང་བྱེད་དང་ཉོན་མོངས་ཀྱི་ཉེས་དམིགས་བསམ། ཉོན་མོངས་ཀྱི་ཉེས་དམིགས་བསམ་ནས་ཉོན་མོངས་ཀྱི་ཚེ་དེ། སྤྱོད་འཇུག་རང་ལ་ཡོད་པ་སྤྱོད་འཇུག་ལ་སྤྱོད་འཇུག་རང་ལ་ཉོན་མོངས་ཅིག་ཅེ་ན་གང་འདྲའི་ས། སྤྱོད་འཇུག་གི་ཚིག་ཁོ་ཚོ་ལ་ཟབ་པོ་ཏྲེ་པོ་ཡོད་པ། ཚིག་ཁོ་ཚོ་ལ། འཇིག་རྟེན་པའི་ཕན་ཚུན་གྱི་དགྲ་དེ་འདྲ་ཡིན་ན་ཡང་འཇིག་རྟེན་གྱི་ཕན་ཚུན་གྱི་དགྲ་དེ་འདྲ་ཡིན་ན་ཁོ་ལ་ཧ་ཏུ་འདུད་འདུད་བྱས་ན་ཡང་མཇུག་ལ་གྲོགས་པོ་ལ་འགྲོ་བ་དེ་འདྲ་ཡོད་སྲིད།

བསྒྲུབས་པའི་སྒོ་གསུམ་གྱིས་བསྒྲུབས་པའི་དུས་གསུམ་དང་འབྲེལ་བའི་དགེ་རྩ་རྣམས་ཀྱི་དགེ་རྩ་དེ་ལ་དགེ་རྩ་ལ་དུས་གསུམ་དང་འབྲེལ་བ་འདུག་ག། དུས་གསུམ་དང་འབྲེལ་བའི་དགེ་རྩ་རྣམས་ཀྱི་མཐུ་ལ་བརྟེན་ནས་སྤྱིར་སེམས་ཅན་ཀུན་ཁྱད་པར་དུ་རང་གི་རྒྱུད་ལ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་མ་སྐྱེས་པ།

བྱིས་པས་རང་གི་དོན་བྱེད་དང་ཐུབ་པས་གཞན་གྱི་དོན་མཛད་པ་འདི་གཉིས་ཀྱི་ནི་ཁྱད་པར་ལྟོས་ཞེས་དང། དེ་ལྟར་གོམས་རྐྱེན་གྱི་ཡན་ལག་དང་མ་བྲལ་བར་གོམས་པར་བྱས་ན། གོམས་རྐྱེན་གྱི་ཡན་ལག་དང་མ་བྲལ་བར་གོམས་པར་བྱས་ན། རབ་ཀྱི་མཐར་ཕྱིན་པར་འགྱུར་ཏེ། གོམས་ན་སླ་བར་མི་འགྱུར་བས་དངོས་དེ་ཀ་ཡང་ཡོད་མ་ཡིན། ཅེས་རྗེ་བཞི་བརྒྱ་པའི་ཚིག་པས་དབུ་མ་བཞི་བརྒྱ་པའི་སློབ་དཔོན་འཕགས་པ་ལྷའི་ཚིག་གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡང་ཡོད་མ་ཡིན་ཞེས་དང། འཆད་ཁ་བ་ཆེན་པོའི་ཞལ་ནས་སྐྱོན་དང་བཅས་པའི་སེམས་འདི་ལ་ཡོན་ཏན་ཆེན་པོ་གཅིག་གདའ་སྟེ། གང་ལྟར་བསླབ་པ

ལོ་རྒྱུས་ཀྱི་འུ་རེ་ཚོའི་གང་ཟག་པ་དེ་མིའི་ལོ་རྒྱུས་ནས་བཤད་པ་ཡིན་ན་དེ་འདྲ་བས་དེ་མ་ཡིན་པའི་འུ་རེ་ཆུང་ཆུང་གཅིག་ལ་ཡིན་ནས་བླ་མ་ལ་སྐྱབས་སུ་མཆི་ཟེར་གྱི་ཅིག་བྱེད་ཅིག་ཟེར་ན། ཁོ་ག་གོ་སྤྲ་པོ་ཡོད་ན་ཡང་ཁོ་གང་འཚམ་གང་འཚམ་ནས་བླ་མ་ལ་སྐྱབས་སུ་མཆི་ཟེར་ཐུབ་ག། ད་དེ་ནས་དེའི་དེ་བ་གང་ལ་བབས་སམ་དེ་ནས་སངས་རྒྱས་ལ་སྐྱབས་སུ་མཆི། དེ་ནས་ཆོས་ལ་སྐྱབས་སུ་མཆི། དེ་ནས་དགེ་འདུན་ལ་སྐྱབས་སུ་མཆི་ཟེར་བ་ལ་ཚེ་སྒོར་ཞེ་པོ་དེ་རང་དེ་འདྲ་ཅིག་སླེབས་ས་ནས་གང།

ཞེས་སོ། སྟོབས་ལྔའི་མན་ངག་འདི་ཉིད་འཆི་ཁའི་མན་ངག་དང་སྦྱར་ན། སྟོབས་ལྔའི་རྒྱུན་གཏན་གྱི་མན་ངག་དེར་ཡང་འཆི་ཁའི་མན་ངག་དང་སྦྱར་ན་ཡང། འཆི་ཁའི་མན་ངག་དང་སྦྱར་ན་ཐེག་ཆེན་འཕོ་བའི་ཐེག་ཆེན་འཕོ་བའི་གདམས་ངག་ནི་སྟོབས་ལྔ་ཉིད་ཡིན། སྤྱོད་ལམ་གཅེས། ཐེག་ཆེན་འཕོ་བའི་གདམས་ངག་ནི་སྟོབས་ལྔ་ཉིད་ཡིན་སྤྱོད་ལམ་གཅེས། ཅེས་གསུངས་ཏེ། དཀར་པོ་ས་བོན་གྱི་སྟོབས་ནི་ཕྱི་མ་ཕན་ཆད་ཀྱི་སྡུག་བསྔལ་རྒྱུ་བཅས་རང་གི་ཁ་ན་མ་ཐོ་བ་རྣམས་སྟོབས་བཞིའི་སྒོ་ནས་སྦྱངས་ཏེ་ང་ཤི་དུས་ང་ཤི་ནའང་རུང་མོད་སྙམ་པས་ཤི་ནའང་རུང་མོད་སྙམ་པའི་འཆི་ཁར་ཉམ་ང་བ་དང་བག་ཚ་བ་མེད་པར་བྱའོ། ཡོ་བྱད་ཡོངས་སུ་ཡོ་བྱད་ཡོངས་སུ་བཟུང་བ་གང་ཅི་མཆིས་པ་ཐམས་ཅད་ཡར་མར་གྱི་ཞིང་ལ་བསམ་པ་ཐག་པ་ནས་ཚོགས་སུ་བཏབ་སྟེ་ཅི་ལ་ཡང་ཆགས་པའི་གཞི་མེད་པ་གལ་ཆེ་སྟེ་ད་ནི་དཀར་པོ་ས་བོན་གྱི་སྟོབས་ཏེ།

རང་གི་ཡོ་བྱད་དེ་འདྲ་ཅི་བྱེད་གང་ཡོད་ན་ཡར་མར་གྱི་ཞིང་ལ་དེ་ནས་བསམ་པ་ཐག་པ་ནས་ཚོགས་སུ་བཏབ། མཆོད་པ་བྱེད། མཆོད་པ་བྱེད། མཆོད་པ་བྱེད་ནས་བྱེད་པ་ཅི་ལ་ཡང་ཆགས་པ་མེད་པས་གཞི་མེད་པ་ག་བྱེད་ག་འདྲ་ཅིག་ལ་ཡིན་ན་ཙང་མ་ཆགས་པ་བྱེད། འོ་དེ་འདྲ་ཅིག་བྱེད་ཟེར་ན་ནི་གོ། ལུས་ལོངས་སྤྱོད་གང་གི་ཆ་ནས་ཡིན་ན་མ་ཆགས་པ་བྱེད། མ་ཆགས་པ་གང་འདྲ་ཅིག་ལས་མ་ཆགས། འོ། དཔེར་ན་ལོ་རྒྱུས་དེ་འདྲའི་ལ་ཡིན་ན་ཡང་དེ་འདྲའི་ཅིག་མི་འདུག་ག། དགེ་སློང་འཆི་ཁར་ལྷུང་བཟེད་ལ་ཆགས་པའི་དབང་གིས། གང་ཟག་ལྷུང་བཟེད་ལ་ཆགས་པའི་དབང་གིས་གང་ཟག་གཅིག་གི། ལུས་གནས་གནས་སྐབས་གསུམ་དུ་དུས་གཅིག་ཅར་དུ། མེ་འབར་བ་སོགས་ཀྱི་འབྱུང་ངེས་མཐའ་མང་ངོ། གཅིག་ལ་ཆགས་པ་ཡིན་ན་ལྷུང་བཟེད་གཅིག་ལ་ཆགས་པ་ཡིན་ན་དེ་ནི་ཡང་གནས་སྐབས་གང་ཟག་གཅིག་གི་ལུས་གནས་སྐབས་གསུམ་དུ་དུས་གཅིག་ཅར་དུ་མེས་སྲེག་པ་ལ་སོགས་པ་འབྱུང་བ་དེ་འདྲའི་ལོ་རྒྱུས་ཡོད་པས་དེ་འདྲའི་ལ་ཆགས་རྒྱུ་མི་འདུག་དོ་ཁོ་རང་ལས། ཁྱད་པར་དུ་རང་གི་ལུས་ལའང་གཅེས་འཛིན་དོར་བར་བྱ་སྟེ་ཉོན་མོངས་ཐམས་ཅད་ཀྱི་རྩ་བ་ངའམ་བདག་ཏུ་འཛིན་པ་འདིས་རིགས་དྲུག་གང་དང་གང་དུ་སྐྱེས་པའི་ལུས་ལ་གནས་བཅས་ནས་དེ་ལ་ཆགས་ཤིང་ཞེན་ཏེ་ཟས་གོས་སོགས་བདག་གི་བ་རྣམས་དོན་དུ་གཉེར་བྱའི་ཕྱིར། དོན་དུ་གཉེར་བའི་ཕྱིར་དེ་ནི་མི་དགེ་བཅུ་མཚམས་མེད་ལྔ་པོ་བསོད་ནམས་མ་ཡིན་པའི་ལས་དུ་མ་མངོན་པར་འདུ་བྱས་ཏེ་སྤྱིར་འཁོར་བ་མཐའ་མེད་ཁྱད་པར་དུ་ངན་འགྲོའི་གདུང་བ་མི་བཟད་པ་ལ་སྦྱར་བའི་ཕྱིར་ཏེ་སྤྱོད་འཇུག་ལས། ཁོ་ལ་ཟས་གོས་སོགས་ལ་ཆགས་ན། བདག་ལུས་གང་ལ་ཆགས་པ་ཡིས་འཇིགས་གནས་ཆུང་ལ། འཇིགས་སྐྱེ་བ་འཇིགས་པ་སྐྱེ་བའི་ལུས་འདི་ལ་སུ་ཞིག་དགྲ་བཞིན་སྡང་མི་བྱེད། ལུས་གང་བཀྲེས་དང་སྐོམ་སོགས་ནད། གསོ་བའི་ཆོ་ག་བྱེད་འདོད་པས། བྱ་དང་ཉ་དང་རི་དྭགས་དག་གསོད་པར་བྱེད་ཅིང་ལམ་སྒུགས་བྱེད། གང་ཞིག་ཁེ་དང་རིམ་གྲོའི་ཕྱིར། ཕ་དང་མ་ཡང་གསོད་བྱེད་ཅིང་དཀོན་མཆོག་གསུམ་གྱི་དཀོར་བརྐུས་ནས་མནར་མེད་པ་ནས་སྲེག་འགྱུར་ན་མཁས་པ་སུ་ཞིག་ལུས་འདི་ལ་འདོད་ཅིང་སྲུང་དང། མཆོད་བྱེད་ཀྱི་སུ་ཞིག་འདི་ལ་དགྲ་བཞིན་དུ་ལྟ་བར་མི་བྱེད། བརྙས་མི་བྱེད་ཞེས་གསུངས་པ་ལྟར། དགྲ་བཞིན་དུ་ལྟ་བར་མི་བྱེད་པ་དང་བརྙས་བཅོས་མི་བྱེད་པ་མི་བྱེད་ཅེས་པ་ལྟར། ཕྱི་མ་ཕན་ཆད་འདི་ལྟ་བུའི་ལས་དང་ཉོན་མོངས་ཀྱིས་བསྐྱེད་པའི་ལུས་ངན་བླང་བར་མི་བྱ་ཞིང་སེམས་རང་བཞིན་མེད་པ

འཕེན་པ་དེ་ལ་སྔོན་མ་ལྟར་འཕེན་པ་རིང་ཐུང་བར་གསུམ་དང་སྔོན་མ་ལྟར་སྔ་མའི་འཕེན་པ་ནང་བཞིན་གྱི་ད་འཕེན་པ་རིང་ཐུང་བར་བ་དེ་ལྟ་སྟོང་སོང་བ་ནུབ་པ་རིང་ཐུང་བར་གསུམ་བཏང་ན་ག་འདྲའི་སྟངས་ཀྱི་བྱུང་སོང། སྔར་གྱི་འཕེན་པ་ཁོ་ལ་ཁག་ཟིག་ཡོད་དེ་དེ་བཞིན་གྱི། འདི་འདི་བས་ཀྱང་རང་གི་ཉོན་མོངས་དང་བྲལ་བའི་འཕེན་པ་གཅིག། ཉོན་མོངས་ཀྱི་དབང་དུ་མ་སོང་བའི་བསམ་པའི་འཕེན་པ་གཅིག། ནས་བྱང་ཆུབ་སེམས་རང་རྒྱུད་ལ།

ཆོས་ཀུན་དགོངས་པ་གཅིག་ཏུ་འདུས། ཆོས་ཀུན་དགོངས་པ་གཅིག་ཏུ་འདུས་ཞེས་གསུངས་ཏེ། བཀའ་བྱིན་བཀའ་བསྟན་བཅོས་ཞེས་བྱ་བ་བཀའ་བསྟན་བཅོས་ཐམས་ཅད་བདག་འཛིན་འདུལ་བའི་ཆེད་དུ་གསུངས་པ་ཤ་སྟག་ཡིན་པས་སྤོང་རྒྱུའམ། ཟད་པར་བྱ་རྒྱུ་བདག་འཛིན་ཡིན་པས་རང་གི་སྒོ་གསུམ་གྱི་སྤྱོད་པ་བདག་འཛིན་གྱི་གསོས་འདེབས་སུ་འདུག་གམ། དམའ་འབེབས་སུ་འདུག་གམ་བརྟག་པའི་ཚེ། གསོས་འདེབས་སུ་འདུག་ན། ཆོས་ཐོས་བསམ་སྒོམ་གསུམ་སོགས་ཀྱི་དགོས་པ་ནོར་བ་ཡིན། བདག་འཛིན་གྱི་གསོས་འདེབས་ལ་མི་འགྲོ་དགོས། བདག་འཛིན་ལ་དམའ་འབེབས་ཡག་གི་འཆོར་བྱེད་ན་ད་འདི་བྱེད་དགོས། ཁྱེད་ལ་གཉིས་ཟེར་དུས་བདག་འཛིན་འདི་ལ་བདག་གཅེས་འཛིན་ལ་ཟེར་ན་འགྲིག་གི་བས་བདག་འཛིན་རང་ལ་ཟེར་དགོས་པ། བདག་འཛིན་བདག་བདེན་འཛིན་དང་བདེན་འཛིན་གཉིས་ཆ་ལ་ཟེར་ན་འགྲིག་གི་བས་བདག་གཅེས་འཛིན་དང་གཉིས་ཆ་ལ་བས་བདག་གཅེས་འཛིན་ལ་འགྲོ་བས་བདག་འཛིན་གསོས་འདེབས་ལ་འགྲོ་བས་བདག་ཅིག་གི་ལ་ཟེར་ནས་འགྲིག་གི་ནི་ད། གསོས་འདེབས་དགོས་པ་ནོར་བ་ཡིན། དམའ་འབེབས་སུ་འདུག་ན་ཆོས་ལམ་དུ་སོང་བའི་རྟགས་ཡིན་པས་དེ་ཙ་ན་བློ་སྦྱོང་རྒྱུད་ལ་གཤའ་མར་སྐྱེས་པ་ཡིན། བློ་སྦྱོང་བློ་སྦྱོང་རྫས་ཀྱི་རྟགས་ཀྱི་ཚད་དགུ་གཤའ་མར་རྒྱུད་ལ་སྐྱེ་ཟེར་རྒྱུ་ད་འདི་འདྲ་བྱས་ནས་སྐྱེ་བ་ཡིན། བློ་སྦྱོང་རྒྱུད་ལ་གཤའ་མར་སྐྱེས་པ་ཡིན། འདི་ནི་ཆོས་པ།

གཞན་གྱི་དེད་དཔོན་གཞན་གྱི་དེད་དཔོན་ལ་སོགས་ད་ནི་གང་ཟག་གཞན་གྱི་དེད་དཔོན་ལ་ཆོས་གཞན་གྱི་དེད་དཔོན་ལ་ཆོས་བྱུང་ནས་འདུག་ཐུགས་རྒྱུད་ལ་འཇམ་པོ་ལ་སོང་འདུག་ཟེར་བ་དེ་ཡང་དཔང་པོ་གཅིག་ཡིན། དཔང་པོ་གཉིས་བཟུང་ཟིན་དཔང་པོ་གཅིག་ཡིན། འོན་ཀྱང་དེས་མི་ཚད་གནས་སྐབས་ཀུན་ཏུ་རང་རྒྱུད་ལ་བརྟགས་པའི་ཚེ་རང་གིས་རང་མི་བསླུ། མགོ་མི་གཡོག་མི་ཁྲེལ་བ་ཞིག་གི་གཙོ་བོ་ཡིན་ནོ། དཔང་པོ་གཉིས་པོ་དེ་དེ་ཡིན་པས་ད། རང་དང་གཞན། རང་དང་གཞན་ཁོ་རང་བྱས་སོ། བར་ཆད་དེ་བྱས་སོ། གཞན་རྒྱུ་མཚན་དུ་བྱས་ནས།

བློ་སྦྱངས་པས། བློ་སྦྱངས་པའི་འདོད་ཐོག་ཏུ་གྲུབ་པའི་ཚེ་བློ་འབྱོངས་པར་སྟོན་པ་ནི་ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན་ཞེས་གསུངས་ཏེ་བསྒོམས་པས་ཆོས་ཀྱི་རོ་མྱང་བར་བྱས་ནས་སྡུག་བསྔལ་དང་གྲགས་ངན་སོགས་རྐྱེན་ངན་པ་ཅི་བྱུང་ཡང། རྐྱེན་ངན་པ་ཅི་བྱུང་ཡང། གཏོང་ལེན་གྱི་སྒོ་ནས་བློ་སྦྱོང་ཉམས་སུ་བླངས་པའི་དོན་བྱུང་སྙམ་ནས་དགའ་མགུ་རངས་པ་མ་གཏོགས་ཡིད་མི་ཡིད་མི་བདེ་སོགས་ཀྱི་རྐྱེན་དུ་མི་འགྲོ་བར་བསྒོམ་ཐུབ་པའི་ཚེ། གཉེན་པོའི་ཐོག་མའི་ཚད་དུ་ཕྱིན་པ་ཡིན། མདོར་ན་བློ་སྦྱོང་བསྒོམ་པས་བློ་སྦྱོང་བསྒོམ་པའི་ཚེ་མི་འདོད་པ་ཅུང་ཟད་བྱུང་བའི་ཚེ་ཡིད་མི་བདེའི་རྒྱུན་བཙུགས་ནས་ཁོང་ཁྲོས་དགེ་རྩ་བཅོམ་པས། ཁོང་ཁྲོས་དགེ་རྩ་བཅོམ་པ་དེ་མཚང་ཆེ་སྟེ། མཚང་ཆེ་ཤོས་ཡིན་སོང་མོད། འོན་ཏེ་ཡིད་མི་བདེ་བ་བྱུང་ན། མདོར་ན་བློ་སྦྱོང་པའི་ཚེ་མི་འདོད་པ་ཅུང་ཟད་བྱུང་ན། བློ་སྦྱོང་པའི་ཚེ་མི་འདོད་པ་ཅུང་ཟད་བྱུང་བའི་ཚེ། བློ་སྦྱོང་མདོར་ན་བློ་སྦྱོང་བསྒོམ་པའི་ཚེ། མི་འདོད་པ་ཅུང་ཟད་བྱུང་བའི་ཚེ་ཡིད་མི་བདེ་བ་བྱུང་ན། མི་འདོད་པ་ཅུང་ཟད་བྱུང་ན་དེ་ནི་ཡིད་མི་བདེ་ཅེས་སྐྱིད་པོ་མ་བགྱི་བ་དེ་འདྲའི་བྱུང་ན། མི་བདེ་བའི་རྒྱུན་བཙུགས་ནས་རྒྱུན་བཙུགས་ནས་ཁོང་ཁྲོས་དགེ་རྩ་བཅོམ་པ་དེ་མཚང་ཆེ་སྟེ། ཆེ་སྟེ་སྟེ། ཤ་བོ་བའི་ཞལ་ནས། འགའ་ཞིག་ན་རེ་ངེད་ཀྱི་དགེ་བཤེས་པ་ཐུགས་གོ་མ་བདེ་ཟེར་ཏེ་དེ་ཀུན་ལས་སྐུར་པ་ཆེ་བ་མེད་དམ་སྙམ་བྱུང། ཟེར་བློ་སྦྱོང་ནི་དགེ་བཤེས་དེ་འདྲ་གི་བྱེད་ཀྱི་ཡོད་ན། མི་དགེ་བ་དེ་འདྲ་བྱས་ན་དེ་ནས་དགེ་བཤེས་ལ་སྐུར་པ་འདེབས་པར་བྱེད་འདི་བས་དེ་ནི་ཀུན་ལས་སྐུར་པ་ཆེ་བ་མེད་དམ་སྙམ། བློ་འབྱོངས་པའི་ཚད་དངོས་ནི་བློ་འབྱོངས་པའི་ཚད་དངོས་ནི། བྱང་བའི་ཚད་ནི་ལོག་པ་ཡིན་ཟེར་བྱང་བའི་ཚད་ནི་ལོག་པ་ཡིན་ཞེས་གསུངས་ཏེ། སྔོན་འགྲོ་རྟེན་གྱི་ཆོས་སེམས་པ་ནས་བཟུང་སྟེ་དོན་དམ་བྱང་ཆུབ་སེམས་སྦྱོང་གི་བར་རང་རང་གི་སྐབས་ཀྱི་མྱོང་བ་ཐོག་མ་རང་རང་གི་སྐབས་ཀྱི་མྱོང་བ་ཐོག་མ་རྒྱུད་ལ་བྱུང་བ་ཡིན་ཏེ་དཔེར་ན། རྐྱེན་ཅི་བྱས་ཀྱང་དལ་འབྱོར། ཆུད་མི་གསོན་ཅིང་སྙིང་པོ་ལེན་པའི་བློ་བཅོས་མིན་བྱུང་བ། བཅོས་མིན་རྒྱུད་ལ་བྱུང་བ་ལྟ་བུ། ཟེར་བ། བློ་སྦྱངས་པའི་བྱང་བའི་ཚད་གོ། དང་པོ་ཡོད། དེ་ནས་སྔོན་འགྲོ་རྟེན་གྱི་ཆོས་ནས་བརྩམས་ཏེ། དོན་དམ་བྱང་ཆུབ་སེམས་བསྐྱེད་ཀྱི་བར་རང་རང་གི་སྐབས་ཀྱི་མྱོང་བ་ཐོག་མ་རྒྱུད་ལ་བྱུང་བ་ཡིན་ཏེ་དཔེར་ན། རྐྱེན་ཅི་བྱས་ཀྱང་དལ་འབྱོར་དལ་འབྱོར་གྱི་མི་ལུས་དེ་ཆུད་ཟོས་མ་བཏང། རྐྱེན་ཅི་བྱས་ཀྱང་དལ་འབྱོར་ཆུད་ཟོས་སུ་ཆུད་མི་གསོན་ཅིང་སྙིང་པོ་ལེན་པའི་བློ་བཅོས་མིན་རྒྱུད་ལ་བྱུང་བ་ན་དལ་འབྱོར་སྙིང་པོ་ལེན་པའི་བློ་བཅོས་མིན་བྱུང་བ་དེ་ནི

འབྱོངས་རྟགས་ཆེན་པོ་ལྔ་ལྡན་ཡིན། ཞེས་གསུངས་ཏེ། བྱང་ཆུབ་ཀྱི་སེམས་གསུང་རབ་ཀུན་གྱི་སྙིང་པོར་མཐོང་ནས་དུས་ཐམས་ཅད་དུ་སྒོམ་པར་བྱེད་པས་སེམས་དཔའ་ཆེན་པོ། དུས་ཐམས་ཅད་དུ་སྒོམ་པར་བྱེད་པས་སེམས་དཔའ་ཆེན་པོ། ལས་འབྲས་ལ་ཡིད་ཆེས་ནས་ཉེས་པ་ཕྲ་ཞིབ་ལ་ཡང་འཛེམ་པས་འདུལ་འཛིན་པ་ཆེན་པོ། འབྱོངས་རྟགས་ཆེན་པོ་ལྔ་ལ་བྱང་ཆུབ་ཀྱི་སེམས་གསུང་རབ་ཀུན་གྱི་སྙིང་པོར་མཐོང་ནས་དུས་ཐམས་ཅད་དུ་སྒོམ་པར་བྱེད་པའི་སེམས་དཔའ་ཆེན་པོ་གཅིག་རེད་ལས་འབྲས་ལ་ཡིད་ཆེས་ནས་ཉེས་པ་ཕྲ་མོ་ཕྲ་ཞིབ་ལ་ཡང་འཛེམ་པའི་འདུལ་འཛིན་ཆེན་པོ་ཟེར་རང་རྒྱུད་ཀྱི་ཉོན་མོངས་འཇོམས་པ་ལ་དཀའ་སྤྱད་ཀྱི་སྲན་ཚུགས་པའི་དཀའ་ཐུབ་ཆེན་པོས། ལུས་ངག་གི་སྤྱོད་པ་ཐེག་ཆེན་གྱི་ཆོས་སྤྱོད་བཅུ།

ཆོས་སྤྱོད་བཅུ་ཡི་བདག་ཉིད་ཀྱི་མདོ་དོན་དྲན་པ་ལ་བཞག་ནས་བློ་དང་ལྡན་པས་མངོན་རྟོགས་རྒྱན་ལ་བསྣུན་དགོས། རྒྱལ་རིགས་བྱིན་ཆུ་ཟིན་པས། ཆོས་སྤྱོད་བཅུ་ཟེར་ན་རྣམ་མཁྱེན་མཚོན་བྱེད་ཀྱི་ཆོས་བཅུ་དེ་ཡིད་ལ་བྱས་ནས་བཞག་པ། དེ་གཅིག་བཞག་ཡོད། ཡང་ན་མེད་ན་སྦྱིན་སོགས་ཕར་ཕྱིན་བཅུ། ཕར་ཕྱིན་བཅུ། ཕར་ཕྱིན་བཅུ་ཆོས་སྤྱོད་དེ། དེ་ལ་བཞག་ནས་སྒྲིབ་ཀྱི་མེད་ན་ནི། ལུས་ངག་གི་སྤྱོད་པ་ཐེག་ཆེན་གྱི་ཆོས་སྤྱོད་བཅུ་དང། ཆོས་བཅུ་དང། སྦྱིན་སོགས་དེ།

ཡན་ལག་དང་བཅས་པའི་རྣལ་འབྱོར་རྒྱུན་དུ་གོམས་པར་བྱས་པས་རྣལ་འབྱོར་ཆེན་པོའོ། བྱང་ཆུབ་ཀྱི་སེམས་ཀྱི་ཡན་ལག་དང་བཅས་པ་ཟད་དེ་དག། བྱང་ཆུབ་ཀྱི་སེམས་ཁོ་རང་གི་ཡན་ལག་ཕར་ཕྱིན་དྲུག་ལ་སོགས་པ་དག་འདི་སྐད་ཀྱིས་འདི་ལ་བཞག་དགོས་པས།
མི་འགྱུར་བས་ད་བྱང་ཆུབ་ཀྱི་སེམས་ཀྱི་བྱང་ཆུབ་ཀྱི་བྱང་ཆུབ་ཀྱི་སེམས་ཀྱི་ཡན་ལག་དང་བཅས་པ་ཟད་དེ་དག་མར་ཤེས་དྲིན་དྲན་དེ་ཚོ་ནི། བྱང་ཆུབ་སེམས་སྐྱེ་བྱེད་གོ་སྐྱེ་ཡོད་གོ་མར་ཤེས་དྲིན་དྲན་པ་སྟེགས་ཏེ་སེམས་ཅན་མར་ཤེས་ཀྱི་བློ་དེ། མར་ཤེས་དེ་དེ་སྐད་དེ་དྲིན་དྲན།

ཡེངས་པའི་ཚེ་རྟ་འདྲོགས་ཀྱང། མི་ལྷུང་བ་བཞིན། མི་ལྟུང་བ་བཞིན་དུ། མི་འོས་པའི་ས་ནས་སྒྲོ་སྐུར་སོགས་མི་སྙན་པ་གློ་བུར་དུ་ཅི་བྱུང་ཡང། ཁ་ཟེར། ཁ་ཟེར། ཕྱར་ཀ་གཏོང་བ། སངས་རྒྱས་བཅོམ་ལྡན་འདས། འདས་ལ་ཡང་འོང་མང་ངས་སངས་རྒྱས་བཅོམ་ལྡན་འདས་ལ་ཡང་མང། རང་རེས་ལས་ངན་བསགས་པའི་འབྲས་བུ་ཡིན་པ་གོར་མ་ཆག། གང་དག་བདག་ལ་ཁ་ཟེར་རམ། གཞན་དག་གནོད་པ་བྱེད་པའང་དེ་བཞིན་ཕྱར་ཀ་གཏོང་ཡང་རུང་ཐམས་ཅད་བྱང་ཆུབ་སྐལ་ལྡན་གྱུར་ཅེས་སྙིང་ཐག་པ་ནས་ཅེས་སྙིང་ཐག་པ་ནས་བྱུང་ངས

ཁོས་ད་དེ་ཟེར་བ་འདྲ་གཅིག་བཤད་ན་རང་འདྲ་ཡིན་པ་ཆད། གཉེན་གྱི་ཕྱོགས་ནས་གཉེན་དགའ་ཤོས་གཅིག་གིས་ད་སྐད་ཆ་སྡུག་ཅག་དེ་འདྲ་མང་གི་ཞིག་བཤད་བཅུག་ན་ད་དེ་བཤད་ན་ཡང་དགའ་ཨེ་དེ་ལ་བསམ་བློའི་བུ་ལ་ཨེ་གང་སོགས་པ་དང། སྡང་བ་ལ་སོགས་པ་མ་བྱ། སྡང་བ་ལ་སོགས་པ་དང་ཁོང་ཁྲོ་གི་ཟུར་ཙམ་ཡང་མེད་པ། ཁ་ཟེར་ཁ་ཟེར་ཕྱར་ཀ་གཏོང་གི་གཏོང་ཨ་ཁ་ཟེར་དེ་འདྲ་ཕྱར་ཀ་གཏོང་བའི་སངས་རྒྱས་བཅོམ་ལྡན་འདས་ལ་གཏོང་གི་ཡོད། དེ་ཡོད་ན་འུ་རས་ཉམ་ཐག་པ་ལ

ད་བློ་སྦྱོང་དོན་བདུན་པ་བཞི་པའི་སྒོ་ཕྱེ་ན་ནི་རང་མམ་པ། དོན་བདུན་པ་བདུན་པ་བ་ནི་ཨ་ཡི་བ་མམ་པ། བཞི་པ་བློ་སྦྱོང། བློ་སྦྱོང་བ་རྣམས་ཀྱིས་འདའ་བར་མི་བྱ་བའི་དམ་ཚིག་བསྟན་པ་ནི་བློ་སྦྱོང་གི་དམ་ཚིག། དེ་ལྟར་བློ་སྦྱོང་དོན་བདུན་མ་ཟེར་མཁན་དེ། ཡང་ན། དོན་བདུན་ཡོད། སྔར་བས་གོ་བདེ་ལ་ཡང་གར་ས། འདི་ལྟས་སུ་དུ་བོ་གར།

ཡང་ད་ལྟ། བོད་ཀྱི་དཔེ་རྗེ་ཕ་བོང་ཁ་རིན་པོ་ཆེ་གི་གསུང་གི་འདི་ནང་ལོ། ཀུན་རྫོབ་ཀུན་རྫོབ་དོན་དམ་ཀུན་རྫོབ་བྱང་ཆུབ་ཀྱི་སེམས་གདོང་ལ་བཤད། ད་དེ་རྗེས་མ་ད་དུ་དོན་དམ་གྱི་བྱང་ཆུབ་ཀྱི་སེམས་བཤད། ད་དེ་རྗེས་ལ་ཨ་ནེ་ཤི་ནེ་བློ་འབྱོངས་པའི་ཚད་དང་བློ་སྦྱོང་གི་དམ་ཚིག་དང་དེ་རྗེས་ལ་གཞུག་གཞུག་བསླབ་བྱ། དེ་འདྲ་ཞིག་ཡོད་པ་འདྲ། ཐ་ན་འདི་བ་རང་གི་འོ་ད་དེ། བཞི་པ། བཞི་པ། བློ་སྦྱོང་བ་རྣམས་ཀྱིས་འདའ་བར་མི་བྱ་བའི་དམ་ཚིག་རྣམས་བསྟན་པ་ནི་འདི་ལ་གཉིས་ལས། དོན་ཚན་མཐུན་པ་ཚིགས་བཅད་ཀྱིས་དོན་ཚན་མཐུན་པ་ཚིགས་བཅད་ཀྱིས་བསྟན་པ་ནི་སྤྱི་དོན་གསུམ་ལ་རྟག་ཏུ་བསླབ། སྤྱི་དོན་གསུམ་ལ་རྟག་ཏུ་བསླབ་ཅེས་གསུངས་ཏེ་བློ་སྦྱོང། བློ་སྦྱོང་ཁས་བླངས་དང་འགལ་བ་མ་ཡིན་པ། བློ་སྦྱོང་ཐོ་ཅོར་ཐོ་ཅོར་མ་ཤོར་བ། བློ་སྦྱོང་ཕྱོགས་རེ་བ་མ་ཡིན་པའོ། སྤྱི་དོན་གསུམ་ལ་བསླབ་སྤྱི་དོན་གསུམ་པོ་གཉིས་པ་ཡིན་པའོ། དང་པོ་ནི། འོ་ཅག་བློ་སྦྱོང་བ་ཡིན་པས་འདི་ཙམ་གྱིས་མི་གནོད་འདི་ཙམ་གྱིས་མི་གནོད་ཟེར་རེ་ནས་བཅས་པ་ཕྲ་མོ་ཁྱད་དུ་གསོད་པ་དང། བློ་སྦྱོང་འདི་ཡོད་ན་གཞན་ཅི་ཡང་མི་དགོས་ཟེར་ནས་ཐེག་པ་སྤྱིའི་ལག་ལེན་དང་འགལ་བར་བྱེད་པ་རྣམས་གཏན་ནས་མི་བྱ་བར་བཟོ་བ་དང། དང་པོ་ནི། བློ་སྦྱོང། ཁས་བླངས་དང་དགའ་བ་མ་ཡིན། བློ་སྦྱོང། བློ་སྦྱོང། བློ་སྦྱོང་ཁས་བླངས་དང་འགལ་བ་མ་ཡིན་པ། འོ་ནི། བློ་སྦྱོང་ཁས་བླངས་དང་འགལ་བ་བྱུང་ན་ནི། རང་བློ་སྦྱོང་བྱེད་ཀྱི་ཡོད་ཟེར། བློ། འོ་ཅག་བློ་སྦྱོང། བློ། འོ་ཅག་བློ་སྦྱོང་བ་ཡིན་པས། འདི་ཙམ་གྱིས། མི་གནོད་ཟེར་ནས་སངས་རྒྱས་ཀྱི་བཅས་པ་ཕྲ་མོ་ལ་ཁྱད་གསོད་བྱེད། འོ། བཅས་པ། ཟེར་ནས་བཅས་པ་ཕྲ་མོ།

ཡུལ་མི་དང་མི་མ་ཡིན་པ་དགྲ་གཉེན་བར་མ་བཟང་ངན་འབྲིང་གསུམ། མཐོ་དམན་བར་གསུམ་ཀུན་ལ་ཡང་ཕྱོགས་རིས་མེད་པར་བསླབ་དགོས་ཏེ་སོ། ད་དེ་ཕྱོགས་རིས་ལ་འཆིང་བ་བ་གང་པོ་ལ་ཕྱོགས་རིས་མེད་པར་བསླབ་དགོས་ཏེ་ནམ་མཁའི་མཐས་ཁྱབ་ཀྱི་སེམས་ཅན་ལ་བྱམས་སྙིང་རྗེ་བྱེ་བྲག་མེད་པར་བསྒོམ་དགོས་པའི་ཕྱིར་རོ། སྤང་བྱ་རང་རྒྱུད་ཀྱི་ཉོན་མོངས་འདུལ་བའི་དབང་དུ་བྱས་ན་ཡང་ཕྱོགས་རེ་བ་དང་ཉི་ཚེ་བའི་གཉེན་པོ་ཙམ་གྱིས་མི་ཆོག། སྤང་བྱ་རང་རྒྱུད་ཀྱི་ཉོན་མོངས་འདུལ་བ་ལ་ཆ་བཞག་ན་ཡང་སྤང་བྱ་ཕྱོགས་རེ་བ་བྱས་ནས་ཡོང་རྒྱུ་མིན་པས། ཉོན་མོངས་འདུལ་བའི་དབང་དུ་བྱས་ན་ཡང་ཕྱོགས་རེ་དང་ཉི་ཚེ་བའི་གཉེན་པོ་ཙམ་གྱིས་མི་ཆོག་གི། ཉོན་མོངས་པ་བྱེ་བྲག་མེད་པ་སྤྱིའི་གཉེན་པོར་འགྲོ་བའི་ཚུལ་ཤེས་ནས་བསླབ་དགོས་ཏེ། ཉོན་མོངས་པ་དེ་དག་ཀུན་ཀྱང་ཐར་པ་དང་ཐམས་ཅད་མཁྱེན་པའི་ལམ་ལ་སྒྲིབ་ཅིང་འཁོར་བའི་སྡུག་བསྔལ་ལ་སྦྱོར་བར་མཚུངས་པའི་ཕྱིར་རོ། དེ་ལྟར་ཀུན་ལ་རིས་སུ་ཆད་པ་མེད་པར་འོང་བ་འདི་དགོས་སོ་ཞེས་སྟོན་པ་ནི་ཀུན་ལ་ཆད་པ་མེད་པར།

སྤྱིར་མི་དང་མི་མ་ཡིན་པ་ཀུན་ལ་སྤྱི་དང་མི་དང་མི་དང་མི་མ་ཡིན་པ་ཀུན་ལ་དྲག་འཆུན་བྱར་མི་རུང་སྟེ། དྲག་འཆུན་ཟིན་གྱི་དེ་དག་རྒྱུན་བའོ། བྱ་བྱེད་རྒྱུན་ཟིན་གྱི་ནི་གང་ཟེར་བ་ད་ལྟ་རྙིང་པ་ཅིག་མ་འགྲོ། དྲག་པོ་དེ་འདྲ་མ་བྱེད་ཟེར་བ་ད་ལྟ་དྲག་འཆུན། དྲག་འཆུན་གྱི་ལས་མ་བྱེད་ཟེར་བ། དྲག་པོ་དྲག་པོ་བྱེད། གང་ཟེར་བ་ད་རྫ་རམ་ཞུ་ཡག་རྒྱ་ར་ཞུ་ཡག་ཟེར་དེ་འདྲ་མ་བྱེད་ཟེར་བ། དྲག་འཆུན་བྱར་མི་རུང་སྟེ་དེ་དག་ནི་ཁོང་ཁྲོའི་རྐྱེན་བྱེད་ཅིང་མི་མ་ཡིན་པ་ཀུན་གྱིས་འདི་དང་ཕྱི་མ་བར་དོ་ཐམས་ཅད་དུ་འཁོན་དུ་བཟུང་ནས་གནོད་པ་སྐྱེལ་བའི་རྐྱེན་དུ་འགྲོ་ཉེན་ཆེའོ་དྲག་འཆུན་དེ་སྐད་བྱས་ན་མི་མ་ཡིན་པས་ཡིན་ན་དེ་འདྲ་རེད། མི་ལ་ཡང་རང་གི་དྲིན་གྱིས་བསྐྱངས་པ་དང་ཉེ་གཡོག་ལའང་ནན་གྱིས་དྲག་འཆུན་བྱར་མི་རུང་སྟེ། བྱས་ན་སྔར་ཕན་བཏགས་པ་ཐམས་ཅད་ཀྱང་དོན་མེད་དུ་སོང་ནས་ཁོང་ཁྲོའི་རྐྱེན་དུ་འགྲོ་བའི་ཕྱིར་རོ། འོ་ན་དྲག་འཆུན་སུ་ལ་བྱ་ན། གྲགས་རྒྱུན་སུ་ལ་བྱ་དགོས་པ་ཟེར་ན་ད་དེ་ལ་ཡིན་གྱི། སྤྱིར་འཁོར་བའི་སྐྱོན་ཐམས་ཅད་ཀུན་འབྱུང། འཁོར་བའི་སྐྱོན་ཐམས་ཅད་ཀུན་འབྱུང། ཀུན་འབྱུང་ལས་དང་ཉོན་མོངས་པས་བསྐྱེད། ཀུན་འབྱུང་ལས་དང་ཉོན་མོངས་པས་བསྐྱེད། ལས་དང་ཉོན་མོངས་ཀྱིས་ལས། ལས་དང་ཉོན་མོངས་ཀྱིས་བསགས། ཉོན་མོངས་ཀྱི་ནང་ནས་ཀྱང་བདག་འཛིན་གཙོ་བོ་ཡིན་པས། ཆོས་ཐོས་བསམ་སྒོམ་གསུམ

གཞོམ་པའི་ཐབས་ལ་འབད་པར་བྱ་སྟེ་སྤྱོད་འཇུག་ལས་བདག་གིས་འདི་ལ་ཞེན་བྱ་ཞིང་འཁོན་དུ་བཟུང་ནས་གཡུལ་སྤྲད་དེ། རྣམ་པ་འདི་འདྲའི་ཉོན་མོངས་པ་ཉོན་མོངས་འཇོམས་བྱེད་མ་གཏོགས་སོ། ཟེར་ད་ནི་དེ་རང་བས། བདག་གིས་འདི་ལ་ཞེན་བྱ་བདག་གིས་འདི་ལ་འཁོན་འཛིན་བྱ་མི་འདི་དང་འདི་ལ་དང་བ་དེ་ལ་འཁོན་དུ་བཟུང་ནས་གཡུལ་སྤྲད་ཡས་དང་རྣམ་པ་འདི་འདྲའི་ཉོན་མོངས་པ་ཉོན་མོངས་འཇོམས་བྱེད་འོ་དེ་འདྲ་གི་ཁོང་ཁྲོ་བྱེད་ས་དང་འཁོན་དུ་བཟུང་ནས་གཡུལ་སྤྲད་ཡས་དེ་གང་བ་ཟེར་ན་དེ་ཉོན་མོངས་ལ་བྱེད་པ་བས། ཉོན་མོངས་འཇོམས་བྱེད་མ་གཏོགས་གཞན་ལ་བྱེད་ཀྱི་མེད་པས། ཉོན་མོངས་འཇོམས་བྱེད་མ་གཏོགས་སོ། བདག་ནི་བསྲེགས་བདག་ནི་བསྲེགས་ཏེ་བསད་གྱུར་ཏམ་བདག་གི་མགོ་བོ་བཅད་ཀྱང་བླ་ཡི་རྣམ་པ་ཀུན་ཏུ་ཉོན་མོངས་པའི་དགྲ་ལ་འདུད་པར་མི་བྱ་ནི་ཅིག་མཐའི་གཉའ་ཡས་རུ་གཅིག་བྱུང་སོང་ཞེས་གསུངས་པ་ལྟར་བདག་འཛིན་སྤོང་བ་དང་གཞན་གཅེས་པར་འཛིན་པའི་བློ་གོམས་པར་བྱེད་པ་ལ་འབད་དོ། དེ་ལྟར་རང་གཅེས་འཛིན་སྤོང་བ་ལ་འདི་དགོས་པས་རང་གཅེས་འཛིན་དེ་ལྟར་རང་གཅེས་འཛིན་སྤོང་བ་ལ་འདི་དགོས་པས་རྒྱུ་མཚན་ཐམས་ཅད་གཞོམ་པར་བྱ་ཞེས་གསུངས་པ་ལྟར་དགྲ་གཉེན་བར་མ་ཡིད་དུ་འོང་མི་ཡོང་གི་རྒྱུ་མཚན་སྒྲོ་བཏགས་ནས་ཆགས་སྡང་སྐྱེ་བ་ཐམས་ཅད་གཞོམ་པར་བྱ་སྟེ། སྤྱིར་འཁོར་བའི་ཆོས་ཀུན་ལ་ངེས་པ་མེད་ཅིང་བྱེ་བྲག་དགྲ་གཉེན་ལ་ངེས་པ་མེད་པའི་ཕྱིར་ཏེ།

ཆོས་འབོ་བའི་སྒོ་ཡོད་པ་རྣམས་ལ་བྱེ་བྲག་ཏུ་བསྒོམ་པར་སྟོན་པ་ནི་ཆོས་འབོ་བའི་སྒོ་ཡོད་པ་རྣམས་ལ་བྱེ་བྲག་ཏུ་བྱེ་ད་ཆོས་འབོ་བ་ཟེར་ན་གང་ཟེར་ན་ཆོས་འབོ་བའི་སྒོ་ཡོད་པ་རྣམས་ལ་བྱེ་བྲག་ཏུ་བསྒོམ་པར་སྟོན་པ་ནི།

བཀོལ་བ་ལྔ་དང་པོ་ནི་སྤྱིར་དཀོན་མཆོག་གསུམ། སྤྱིར་དཀོན་མཆོག་གསུམ། མཁན་སློབ་དང་ཆོས་འབྲེལ་ཡོད་པའི་བླ་མ་དང་ཕ་མ་སོགས་དྲིན་ཆེ་བའི་གནས་རྣམས་ལ་ས་མི་ལེགས་པ་ཆུང་བྱས་ན་ཡང་སྡིག་ཤིན་ཏུ་ལྕི་བས་ཁོང་ཁྲོ་སོགས་མ་ཤོར་བར་བྱའོ། དེ་རངས་པས། ལྐོག་ཀུན་འགེགས། ད་འདི་ནི་ནི་རུ། ཟུར་དུ་དམིགས་བསལ་བཏོན་ཡོད་གང་པ་ཟེར་ན་དཀོན་མཆོག་གསུམ་བྱས་མཁན་སློབ་བྱས་ཆོས་འབྲེལ་ཡོད་པའི་བླ་མ་ལ་སོགས་པ། དྲིན་ཅན་གྱི་ཕ་མ་ལ་སོགས་པ་དེ་ཚོའི་རིགས་ལ་ཡིན་ན་མི་ལེགས་པོ་ཆུང་ཅིག་ཡིན་ན་ཡང་དེ་ནི། བྱེད་མ་གོ། བྱེད་རྒྱུ་མ། དེ་བྱས་ན་མི་ལེགས་པ་ཆུང་ངུ་བྱས་ན་ཡང་ཕ་གི་ཞིང་གི་སྒོ་ནས་སྡིག་པ་སྟོབས་ཆེན་ལ་འགྲོ་དགོས། འོ་དེ་མ་བྱས། བཀོལ་བ་གཅིག་དེ་བྱས་སོང། སྡིག་ཤིན་ཏུ་ལྕི་བས་ཁོང་ཁྲོ་སོགས་མ་ཤོར་བར་བྱའོ། གཉིས་པ། ས་ད་བཀོལ་བ་གཅིག་ལ་གཉིས་པ་དུས་ཀུན་ཏུ་རང་དང་གཞི་གཅིག་ཏུ་འདུ་བའི་ནང་མི་ཀུན་ལ་ཉོན་མོངས་སྐྱེ་བའི་སྒོ་མང་བས་བྱེ་བྲག་ཏུ་སྦྱང་ངོ། ས་དུས་ཀུན་ཏུ་རང་དང་དེ་ནས་གཞི་གཅིག་ཏུ། མཉམ་ཟ་མཉམ་སྡོད་བྱེད་མཁན་གྱི་ད་རང་གི་རྩ་ལ་ཡོད་མཁན། དེ་འདྲ་གི་མི་དེ་ཚོ་མཉམ་ཀུན་ཏུ་ཡིན་ན་གཞི་གཅིག་ཏུ་འདུ་བའི་ནང་གི། པའི་ནང་མི་ཀུན་ལ་ཉོན་མོངས་སྐྱེ་བའི་སྒོ་མང་བས་བྱེ་བྲག་ཏུ་སྦྱང་བར་བྱའོ། དེ་ཚོ་ལ་ཉོན་མོངས་ཚུར་ཕན་ཚུན་སྐྱེ་བའི་སྒོ་མང་བས་དེ་ཚོ་སྐྱེ་སླ་བ་ཡོད། སྐྱེ་སླ་བ་ཡོད་པས་སྐྱེ་སླ་བ་དང་དེ་ནི་མཉམ་དུ་བསྡད་པའི་རྐྱེན་གྱིས་གོ། ཧ་ཏུ་ཕན་ཚུན་ལབ་གླེང་མང་ཡོང་གི་བ།
ལབ་པས།
དེ་འདྲའི་ཡོང་དུས་དེ་ནི

མི་ལེགས་པ་ཆུང་ངུ་བྱུང་ན་ཡང་སྙིང་ནས་ཡི་རང་འཆོར་བ་དག་ལ་བྱེ་བྲག་ཏུ་སྦྱང་བར་བྱའོ། བདག་གི་སྐྱ་བཙུན་ཟེར་མི་སྐྱ་ཡིན་ནས་པའི་བཙུན་པ་གྲྭ་པ་ག་འདྲ་ཡིན་ནས་རང་ལ་འགྲན་དོ་སུ་སྣང་བ་ལ། འགྲན་དོ་སུ་རང་ལ་ཚུར་འགྲན་ཡོང་གི།

སྙིང་ནས་མི་ལེགས་པ་ཆུང་ངུ་བྱུང་ན་སྙིང་ནས་ཡི་རང་འཆོར་བ་དག་ལ་བྱེ་བྲག་ཏུ་སྦྱང་བར་བྱའོ། སྙིང་ནས་ཡི་རང་འཆོར་བ། སྙིང་ནས་ཡི་རང་མི་ལེགས་པ་ཆུང་ངུ་ཆུང་ངུ་ལའང་མི་ལེགས་པ་ཆུང་ངུ་ལའང་སྙིང་ནས་ཡི་རང་སྙིང་ནས་ད་དེ་ཚོ་ལ་ཡི་རང་མ་བྱེད་གསུངས་ཡོད་པས། མི་ལེགས་པ་དངོས་སུ་རང་ལ་ནི་འགྲན་དོ་སྣང་བ་ལ་འགྲན་དོ་སུ་སྣང་བ་ལ་མི་ལེགས་པ་ཆུང་ངུ་བྱུང་ན་ཡང་མི་ལེགས་པ་ཆུང་ངུ་བྱུང་ན་ཡང། སྙིང་ནས་ཡི་རང་འཆོར་བ་དག་ལ་བྱེ་བྲག་ཏུ་སྦྱང་བར་བྱའོ། འོ་མས་ཁོ་ཚོ་ལ་མི་ལེགས་པ་བྱུང་ན་དེ་ནི་འུ་རེ་སྙིང་ནས་དགའ་ཚོར་གྱིས་ཡོད་པར་ཡི་རང་དེ་འདྲ་མ་བྱེད། འོ་དེ་ཚོ་ངེས་པར་དུ་སྦྱང། འོ་དེ་ཡིན། བཞི་པ། རང་རེས་ཕར་ཅི་ཡང་བྱས་པ་མེད་ཀྱང། ཚུར་གནོད་སྐྱེལ་བའི་རིགས་འོང་ནས་དེ་ལ་དམིགས་སུ་བཀར་ནས་སྦྱང་དགོས་ཏེ་སོ་འུ་རེ་གིས་གནོད་པ་རྩང་མ་བྱས་ནས་རང་རེས་ཕར་ཅི་ཡང་བྱས་པ་མེད་ཀྱང་ཚུར་ཡང

བ་ལྔ་པོ་ཏག་ཏག་དེ་རང་བྱས་སོ། ལྔ་པ་ལྔ་པ་རང་ལ་འདི་འདི་བྱས་མེད་ཀྱང་འོ་ད་ནི་དེ་རང་བས་རང་ལ་ལྔ་པ་རང་ལ་འདི་བྱས་མེད་ཀྱང་ས། མིང་ཐོས་མཐོང་བ་ཙམ་གྱིས་མི་འདོད་ཅིང་ཡིད་ཁར་མི་འོང་བའི་རིགས་ཡོད་པས་དེ་དག་ལ་བྱེ་བྲག་ཏུ་བཀར་ནས་བསྒོམ་པར་བྱ་སྟེ། ཁོང་ཁྲོ་འབྱུང་བའི་སྒོ་ཤིན་ཏུ་ཅུང་ཉེ་བའི་ཕྱིར་རོ། ད་ནི་ཡོད་ཐག་ཆོད་ཆོག་པས། པ་རང་ལ་རང་ལ་འདི་རང་ལ་འདི་བྱས་མེད་ཀྱང། རང་ལ་འདི་བྱས་མེད་ཀྱང་མིང་ཐོས་མཐོང་ཙམ་གྱིས་མི་འདོད་པ། རང་གི་ཧེ་ཆོག་ཁོ་ལ་ད་གནོད་པ་ཆེ་བ་ལ་སོགས་པ་དེ་འདྲའི་རྩ་ནས་མེད་ན་ཡང་འུ་རེའི་མིང་ཐོས་པ་ཙམ་གྱིས་གཞན་མི་འདོད་པ་སྐྱེ་གི། གཞན་མི་འདོད་པ་ཟེར་ན།

རྐྱེན་གཞན་དག་ལ་ལྟོས་མི་བྱ། ཞེས་གསུངས་ཏེ་སྤྱིར་ཐོས་བསམ་སོགས་གང་གི་སྐོར་གྱི་ཐ་དད་ཅིང་བཀོལ་བ་ལྔ་ཟིན་ངེས་དེ་རང་པས། བཀོལ་བ་ཟེར་ན་ཟུར་དུ་བཀོལ་ནས། མི་རེ་འགའ་རེ་འགའ་རེ་ཟུར་དུ་བཀོལ་ནས་ཁོ་ལ་ཅི་བྱེད་ཀྱི། བས་ན་འདི་འུ་རེ་ནི་འགྲེགས་སྲིད་འོས་པ་རྒྱལ་ཁབ་སོ་སོ་ལ་ཡིན་ནས་མི་བྱ། མེ་རང་ཚ་ཡོད་ན་མེ་ར་བྱ། སྤྱོད་ལམ་མི་མཐུན་པ་གུ་འདྲ་ཡོད་ན། སྤོམ་པོ་ལུས་ཚིག་འདྲ་དགུ་དྲི་དེ་འདྲ་གི་ཟུར་དུ་བོས་ནས།

མ་འཛོམ་ན་མི་འོང་བ་ཤ་སྟག་ཡིན་ལ་ཆོས་འདིའི་སྒོར་ཞུགས་ཏེ་སྙིང་ཐག་པ་ནས་བློ་སྦྱོང་བ་ཅིག་ལ་དེ་དག་མ་འཛོམ་ན་དེ་ཉིད་རྐྱེན་དུ་བྱས་ཏེ་གོམས་པར་བྱས་ནས་ཕྱི་ནང་གི་འགལ་རྐྱེན་གང་ལ་ཡང་ཉམ་ང་བ་དང་བག་ཚ་བ་མེད་ཅིང་བྱང་ཆུབ་ཀྱི་སེམས་ལ་ཕུལ་དུ་ཕྱིན་པའི་བོགས་འདོན་བོགས་འདོན་པར་འགྱུར། བོགས་ཟེར་ན་བློ་སྐྱེད། བོགས་ཟེར་འགྱུར་དེ་ལ་གོ་ལ། ཡ། རྒྱན་དུ་འགྲོ། བློ་གོ། བློ་གོ་ལ་གནོད་བྱེད་ལས་མ་ཡིན་པར་བློ་གོ། ཡ། རྒྱན་དུ་འགྲོ། ཨོ་རྒྱན་ལ་མེ་ལ་སྣུམ་ཞོན་ན་མེ་འབར་རོ་འགྲོ། ཨོ་རྒྱན་དྲེགས་སུ་ཐལ་ཆེར་འགྲོ། ཇིས། ཉོན་མོངས་ཀྱི་ཚེ་སྤྱོད་པ་ལ། ས་མ་བཏུབ།

བརྟན་པོ་ཡོང་བ་ཚུགས་ཐུབ་པ་ཟེར་ན། བརྟན་པོ་ཡོང་བ་བྱེད་དགོས་སོ་ཞེས་སྟོན་པ་ནི་འདུན་པ། འདུན་པ་བསྒྱུར་ལ་རང་སོར་བཞག་ཅེས་གསུངས་ཏེ། བསམ་པ་བྱང་ཆུབ་ཀྱི་སེམས་བསམ་པ་བྱང་ཆུབ་ཀྱི་སེམས་དུས་ཀུན་ཏུ་གོམས་པར་བྱེད་པ་དང་མི་འབྲལ་ཞིང། ལུས་ངག་གི་སྤྱོད་པ།

མ་ཡིན་པ་ཀུན་དང་མི་མཐུན་པ་མེད་པའི་ཚུལ་ལ་བསླབ་པར་བྱའོ། ལུས་ངག་གི་སྤྱོད་པ་གསར་ངེས་ཀྱི་གསར་ངེས་ཀྱི་རྣམ་པ་མ་ཡིན་པར། ད་ལུས་ངག་གི་སྤྱོད་པ་དེ་འདྲའི་ཁུ་འདྲ་མི་འདྲ། གཞན་དང་མི་མཐུན་པའི་དེ་ནི་རང་གི་གསར་པ། གསར་པ་ལུས་ཁུ་འདྲ་དེ་ནི་མི་འདྲ་ལུས་འདྲ་བུ་ཆེ་ཡི་ཁུ་འདྲ་དང། དེ་ནི་སྔར་གྱི་རྣམ་པ་བསྟན་པ་ཁོ་མ་ཡིན་པའི་ཁོ་ལས་གཞན་པའི་སྤྱོད་པ་དེ་འདྲ་མ་བྱེད། སྤྱོད་པ་ཀུན་ཏུ་དང་པོ་ཀུན་ཏུ་མཐུན་པ་བྱེད་ཀུན་དང་མི་མཐུན་པ་མེད་པའི་ཚུལ་ལ་བསླབ་པར་བྱའོ།

བློ་སྦྱོང་གི་སྒོ་རུ་ཞུགས་ནས་གཞན་སྐྱོན་བརྗོད་དུ་མི་རུང་ཞེས་སྟོན་པ་ནི་བློ་སྦྱོང་སྒོ་རུ་གཞན་སྐྱོན་བརྗོད་དུ་མི་རུང་ཞེས་སྟོན་པ་ནི་ཡན་ལག་ཉམས་པ་བརྗོད་མི་བྱ་ཞེས་གསུངས་ཏེ་ཟེར་ཀུན་སློང་སྐྱོན་ཆགས་པས་མི་དང་མི་མ་ཡིན་མ་ཡིན་མི་དང་མི་མི་དང་མི་མིན་ཀུན་གྱི་སྐྱོན་བརྗོད་པ་སྤང་བར་བྱའོ། གཞན་གྱི་འཁྲུལ་པ་ལ་བརྟག་ཏུ་མི་རུང་གཞན་གྱི་འཁྲུལ་པ་ལ་བརྟག་ཏུ་མི་རུང་ཞེས་པ་ནི། གཞན་ཕྱོགས་གང་ལ་ཡང་མི་བསམ་མོ། ཞེས་གསུངས་ཏེ། ཁོ་བོ་བློ་སྦྱོང་བ་ལགས་པས། བཏུབ་ཙམ་བྱུང། འོན་ཀྱང་དེ་དག་དང་གྲོགས་བཏུབ་པ་ཅིག་མི་འདུག་སྙམ་དུ་སེམས་པ་དང་སྨྲ་བར་མི་བྱའོ། ཡང་ནི་བློ་སྦྱོང་བློ་སྦྱོང་བ་ལ་ཁོ་བོ་བློ་སྦྱོང་བ་ལགས་པས་བཏུབ་ཙམ་བྱུང་འོན་ཀྱང་དེ་དག་དང་གྲོགས་བཏུབ་པ་ཅིག་མི་འདུག་སྙམ་དུ་ད་དེ་དག་དང་མཉམ་དུ་འགྲོ་བ་ཐུབ་པ་མི་འདུག་བསམ་བསམ་དེ་འདྲ་མ་བྱེད་ཟེར་བ་ཡིན་པས་ནི།

འཁྲིས་མེད་པར་བྱའོ་ཞེས་གསུངས་པ་ནི་འབྲས་བུ་རེ་བ་ཐམས་ཅད་སྤང་ཞེས་གསུངས་ཏེ་བློ་སྦྱོང་བསྒོམས་པའི་འབྲས་བུ་འདིས། བློ་སྦྱོང་བསྒོམས་པའི་འབྲས་བུ་འདི་ཕྱིས་བསྡུས་པའི་ཟེར་ན་འདི་དང་ཕྱི་མ་ཡིན་པས་བློ་སྦྱོང་བསྒོམས་པའི་འབྲས་བུ་འདི་ཕྱིས་བསྡུས་པའི་འཁོར་བའི་ཕུན་ཚོགས་ཐམས་ཅད་ལ་རེ་བ་ནམ་ཡང་མི་བྱ་ཞིང་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ལའང་རང་དོན་དུ་རེ་བ་མི་བྱ་སྟེ་སངས་རྒྱས་ཀྱི་གོ་འཕང་ཡང་སེམས་ཅན་གྱི་ཆེད་དུ་དོན་དུ་གཉེར་བའི་ཕྱིར་ཏེ་སེམས་བསྐྱེད་པ་ནི་གཞན་དོན་ཕྱིར་ཡང་དག་རྫོགས་པའི་བྱང་ཆུབ་འདོད་ཅེས་སོ། ད་ནི་དེ་དག་དང་དོན་ལྡན་མཐུན་པའི་ཚིག་ལྷུག་གིས་སྟོན་པ་ནི། དེ་དག་དང་དོན་ལྡན་མཐུན་པའི་ཚིག་ལྷུག་གི་སྟོན་པ་ནི། དུག་ཅན་གྱི་ཟས་སྤང་ཞེས་པ་ནི་སྤྱིར་ཁ་ཟས་བཟང་པོས་ལུས་བརྟས་པར་བྱེད་པ་ཡིན་ན་ཡང་དུག་དང་འདྲེས་ན་འཆི་བའི་རྐྱེན་བྱེད་པ་ལྟར་སོ། སྤྱིར་ཐོས་བསམ་སོགས་ཀྱི་ཡོན་ཏན་ལས་སངས་རྒྱས་ཀྱི་གོ་འཕང་འབྱུང་ཡང་དེ་དག་ལ་འཇིག་རྟེན་ཆོས་བརྒྱད་ཀྱི་རྣམ་རྟོག་དང། བདག་དང་བདག་གི་བར་འཛིན་པ་དང་འདྲེས་ན་ཐར་པ་དང་ཐམས་ཅད་མཁྱེན་པའི་ཧྲོག་རྩ་གཅོད་པས་དགེ་བ་ཅི་བྱས་ཀྱང་དེ་དག་དང་མ་འདྲེས་པ་ལ་འབད།

ཐམས་ཅད་མཁྱེན་པའི་སྲོག་རྩ་གཅོད་པས་དགེ་བ་ཅི་བྱེད་ཀྱང་དེ་དག་དང་མ་འདྲེས་པ་ལ་འབད། གཞུང་བཟང་པོ་མི་བསྟེན་ཟིན་གྱི་འབྱུང་ཞེས་པ་ནི་རང་ལ་ཅུང་ཞིག་བྱས་པ་རང་ལ་ཅུང་ཞིག་བྱས་པ་ཞེ་ལ་བཟུང་ནས་ཁོང་ཁྲོའི་རྒྱུན་འཛུགས་པ་ལ་ཟེར་བ་ཡིན། གཞུང་བཟང་པོ་མི་བསྟེན་ཟིན་གྱི་མྱང་བ་དེ་འདྲའི་ཅིག་ལ་ཟེར་བ་ཡིན། འཁོན་འཛིན་དེ་ལ་ཟེར་གྱི་ཡོད། འཁོན་འཛིན་དེ་ལ་བྱས་སོང། འཁོན་འཛིན་དེ་ལ་ཁོང་ཁྲོའི་རྒྱུན་འཛུགས་པ་ལ་ཟེར་ཏེ་དེ་ལྟ་བུ་གཏན་བྱར་མི་རུང་སྟེ་བྱས་ན་དེ་དག་ལ་དམིགས་ནས་བྱམས་སྙིང་རྗེ་སྐྱེ་བའི་གོ་སྐབས་བཅོམ་པའི་ཕྱིར། ཤག་ངན་མི་རྒོད་ཡང་ཤག་ངན་མི་རྒོད་ཅེས་པ་ནི་ཀུན་ལ་སྙིང་ལ། ཀུན་ལ་སྙིང་ལ། གཟེར་ཞིང་དང། ཀུན་ལ་སྙིང་ལ་གཟེར་ཞིང་དང་ཁ་ལྡོག་པའི། ཤག་ངན་སྨྲ་བར་མི་བྱ་སྟེ། ད་ནི་གང་སྐྱོན་ལ་ད་སྐྱོན། ཤག་ངན་མི་རྒོད་ཟེར་ན་ད་སྐྱོན་ལ་སྙིང་ལ་ཟུག་ཀྱང་གེགས་སོ་ད་སྐད་ཆ་དེ་འདྲ་མ་ཞུ་ཟེར། རེ་འགས་སྐད་ཆ་བཤད་སོང་ན་ཞེས་མི་རེ་འགས་སྙིང་ལ་ན་རྟགས་བྱིན་མཁན་དེ་འདྲ་ཡོད་པ། ལ་ཡོད། འོ་དེ་འདྲ་མ་ཟེར། གཟེར་ཞིང་ཁ། དང་ཁ་ལྡོག་པའི་ཤག་ངན་སྨྲ་བར་མི་བྱ་སྟེ། རིན་པོ་ཆེ་འཆད་ཀ་བའི་ཞལ་ནས་འདིའི་དུས་སུ་ཁྱོད་ཀྱིས་ཉེས་པ་འདི་བྱས། ངེད་ཡིས་ཁྱོད་ཀྱིས་ཉེས་པ་འདི་བྱས། ངེད་ཡིས་གཙང་གཡའ། གཙང་གཡའ། གཙང་གཡའ་མི་བྱེད།

ཆོས་ལ་ས་བོན་ཡང་མི་བྱ་བར་བསྟན་པ་ཡིན་གསུངས། དེ་ཡས་མ་བྱས།
འཕྲང་མི་སྒུག།
ཅེས་པ་ནི་གཞན་གྱིས་གནོད་པ་ཅུང་ཟད་བྱས་པ་ཞེ་ལ་བཞག་ནས་ཐུབ་པའི་ཚེ་ནི་ལན་བྱེད་པ་ནི་ལས་ལ་འདི་ནི་དགོས། ཐུབ་པའི་ཚེ་གཞན་ལ་གནོད་པ་འཕྲང་མི་སྒུག་ཟེར་ན་གཞན་ལ་གནོད་པ་ཅུང་ཟད་བྱས་པ་གོ་ཞེ་ལ་བཞག། ཞེ་ལ་བཞག་ནས་དེ་ནས་ཐུབ་པའི་ཚེ། དེ་ནས་ཁོ་ཐོབ་ཆོས་བྱེད་རྩོལ་ཡོད་ན་ཁོ་ལ་གནོད་ལན་བྱེད་པ་དེ་འདྲ་ཅིག་མ་བྱེད་བྱེད་པ་ལ་ཟེར་ཏེ། ཆོས་འདིའི་སྒོར་ཞུགས་ནས་དེ་ལྟ་བུ་བྱར་མི་རུང་སྟེ་གཞན་གྱི་གནོད་པ་དང་སྡུག་བསྔལ་རང་ལ་ལེན་པ་དང་གཏན་འགལ་བའི་ཕྱིར་རོ། གནད་ལ་མི་དབབ། ཅེས་པ་ནི་ཀུན་སློང་སྐྱོན་ཆགས་པས་གཞན་གྱི་མཚང་འབྲུ་བ་ལྟ་བུའི་གནད་ལ་དབབ་པ་སྟེ་དེ་འདྲ་བ་མི་དང་མི་མ་ཡིན་ཀུན་ལ་བྱར་མི་རུང། དེ་ལྟར་བྱས་ན་སེམས་གཏན་དུ་སྡུག་བསྔལ་སྲོག་ལ་བབ་པ་ཙམ་འོང་ཉེན་ཡོད་པའི་ཕྱིར་རོ།

འཁུར་རོ་ལྟ་བུ་སྣང་བ་དེ་ཐབས་ཀྱིས་རང་ལ་མི་འབབ་པར་གཞན་ལ་འགེལ་བ་ལ་ཟེར་བ་ཡིན། ལས་རང་བཞིན་གཉིས་ཀྱི་ཐ་ལས་ངན་པ་དེ་འདྲ་གི། ལས་ཆ་ལ་བསགས་པ་དེ་འདྲ་ངན་པ་ཅེས་བྱ་བ་ཡིན་ན་ཡང། གཉིས་ཆར་བྱས་ཡོད་པས་ཏེ་གཞན་ལ་གཡུག་གི་འདུ་བྱེད་རང་ཁོ་ནས་ཐ་དབབ། དེ་འདྲའི་ཡོད་མ་བྱེད་གསུངས། དེ་ལྟ་བུ་གཏན་ནས་བྱར་མི་རུང་བ་ནི་སྔར་བཞིན་ནོ།

རེ་ཁོ་ཅག་གིས་བྱས་པ་ཡིན་ཞེས་བདག་ཏུ་འཛིན་པ་ལ་ཟེར་ཏེ་དེ་ལྟ་བུ་བློ་སྦྱོང་བས་བྱར་མི་རུང་བ་ནི་སྔར་ལྟར་རོ། ཅེས་སོ། སེང་གེ་ནི་ད་ནི་ཚིག་གི་བམ་པའི་གཉགས་ཀྱི་གཉགས་ཡིན་ནི་ཅེས་སོ། སེང་གེ་བ་ནི་ཅེས་སོ། གཉིས་ཆ་རེ་ཆ་ལ་བྱ་བའི་ལས་ཀ་ཅིག་ཡིན་ན། དེ་འདོད་ཅིག་ལ་ཁུག་ཡོད་པ་ཡིན་པས།

ལྷ་དེ་མཆོད་ཉེས་ན་རང་སྲོག་གཅོད་དུ་འོང་ལ། ལྷ་བདུད་དུ་བབ་ཞེས་ཟེར་བ་ཡང། རང་ཅག་ཆོས་སྒོར་ཞུགས་པ་ཀུན་ཀྱང་ཐོས་བསམ་སྒོམ་གསུམ་གང་བྱེད་ཀྱང་བདག་འཛིན་གྱི་གསོས་སུ་སོང་ནས་ཁོ་རྒྱས་པས་འདི་འབའ་ཞིག་ཏུ་འདུག་ན་ལྷ་བདུད་དུ་བབ། ཟེར་བ་དག་དེ་འཁོར་འདས་གཞོན་ནུ་ག་ནོ་ཟེར་བ་ཡིན། ཅི་ནས་ཀྱང་དེ་ལྟར་མ་སོང་བ་བྱ་འཚལ། སྐྱིད་ཀྱི་ཡན་ལག་ཏུ་སྡུག་དགོས་མི་རུང། ཅེས་པ་ནི་རང་སྡེའི་ཕུན་སུམ་ཚོགས་པ་ཚོགས་པའི་ཡན་ལག་ཏུ་ཕ་རོལ་པོ་ལ་མི་འདོད་པ་བྱུང་ན་དགོས་པ་ལ་ཟེར་ཏེ་དེ་ལྟ་བུ་གཏན་མི་བྱ་བར་བསླབ་སྟེ།

བློ་སྦྱོང་གི་བསླབ་བྱ་རྣམས་བསྟན་པ་ལ་གཉིས་ལས། དོན་ཚན་མཐུན་པ་ཚིགས་བཅད་ཀྱིས་བསྟན་པ་ནི་རྣལ་འབྱོར་ཐམས་ཅད་གཅིག་གིས་བྱ་ཞེས་གསུངས་ཏེ་ཟས་གོས་གནས་ཁང། སྤྱོད་ལམ་སོགས་ཀྱི་རྣལ་འབྱོར་ཐམས་ཅད་ལ་འདི་འབའ་ཞིག་གིས

ཐོག་མ་མལ་ནས་ལྡང་བའི་ཚེ་འཕེན་པའི་སྟོབས་ཀྱིས་སྐབས་སུ་བཤད་པ་ལྟར་སྤང་གཉེན་གྱི་ཕྱོགས་ལ་སྤོང་ལེན་གྱི་དམན་པ་འཕེན་པ་དྲག་པོ་བཏང་ཞིང། མཚན་གྱི་ཐུན་བར་ལ་ཉལ་བའི་ཚེ་ལུས་ངག་གི་སྤྱོད་པ་འཕེན་པ་བཞིན་དུ་བསྒྲུབས་འདུག་ན་དལ་འབྱོར་གྱི་ལུས་ཐོབ། ཐེག་ཆེན་གྱི་ཆོས་དང་མཇལ་དགེ་བའི་བཤེས་གཉེན་གྱིས་རྗེས་སུ་བཟུང་བའི་དོན་བྱུང་ལེགས་སྙམ་དུ་ལེགས་སྙམ་དུ་དགའ་བ་མང་དུ་བྱའོ། འཕེན་པ་བཞིན་མ་བྱུང་ན་དལ་འབྱོར་ཆུད་ཟོས་ཅིང་ཆོས་ཟབ་མོ་དང་མཇལ་བ་དོན་མེད་དུ་བྱེད་པ་དེ་མ་ལེགས། ཕྱིན་ཆད་དེ་ལྟར་མི་བྱའོ་སྙམ་དུ་སེམས་པར་བྱའོ། ཉམས་སུ་བླང་བ། ཉམས་སུ་ཉམས་སུ་བླང་བ་སླ་བར་སླ་བར་བསླབ། ཅེས་པ་ནི་གཞན་གྱི་སྡུག་བསྔལ་ལེན་ཅིང་རང་གི་བདེ་སྐྱིད་གཞན་ལ་གཏོང། གཏོང་བར་དཀའོ་སྙམ་ན་ས། གཏོང་བར་དཀའོ་སྙམ་ན་ད་ལྟ་བསམ་པ་འབའ་ཞིག་གི་སྒོ་ནས་དེ་ལྟར་སྦྱང་དགོས་པས་གོམས་པ་རབ་ཏུ་གྱུར་པའི་ཚེ་གཏོང་ལེན་ལ་དངོས་སུ་འཇུག་པའང་མི་དཀའ་བའི་ཕྱིར་རོ། གཉིས་པོ་གང་བྱུང་བཟོད་པར་བྱ་ཞེས་པ་ནི་ལུས་སེམས་ཀྱི་སྟེང་དུ་བདེ་སྡུག་གང་ཅི་བྱུང་ཡང་རྐྱེན་ངན་ལམ་བསྒྱུར་གྱི་སྐབས་སུ་བཤད་པ་ལྟར་བྱང་ཆུབ་སྒྲུབ་པའི་གྲོགས་སུ་འགྱུར་བར་བྱའོ། གཉིས་པོ་གང་བྱུང་བཟོད་པར་བྱ། ད་གཉིས་པོ་སྲོག་དང་བསྡོས་ལ་བསྲུང་ཞེས་པ་ནི་རང་གིས་ཁས་བླངས་པའི་སྡོམ་པ་གསུམ་གྱི་བཅས་རང་གི་དམ་ཚིག་རྣམས་དང་བྱེ་བྲག་ཏུ་སྔར་བཤད་པའི་བློ་སྦྱོང་བའི་དམ་ཚིག་རྣམས་སྲོག་དང་བསྡོས་ཏེ་བསྲུང་བར་བྱའོ། དཀའ་བ་གསུམ་ལ་བསླབ་པར་བྱ་ཞེས་པ་ནི་དང་པོ་ཉོན་མོངས་ཀྱི་གཉེན་པོ་དྲན་དཀའ་བར་དུ་བཟློག་དཀའ་ཐ་མར་རྒྱུན་ཆོད་དཀའ་བས།

བསམ་པ་དང་ལྡན་པས་འཁོར་བ་ཇི་སྲིད་མ་སྟོང་གི་བར་དུ་སྒོ་གསུམ་གྱི་སྤྱོད་པ་དང། མཐོང་ཐོས་དྲན་རེག་ཐམས་ཅད་ཐེག་པ་ཆེན་པོའི་ལམ་དུ་བསྒྱུར་བར་བྱ་སྟེ་སྐྱེས་རབས་ལས། མཐོང་ངམ་ཐོས་སམ་རྗེས་སུ་དྲན་ཀྱང་རུང་རེག་གམ་གཏམ་དུ་བརྗོད་པ་ཙམ་གྱིས་ཀྱང་རྣམ་པ་ཀུན་ཏུ་འགྲོ་ལ་ཕན་པ་ནི་བདེ་དང་ལྡན་པ་རྟག་ཏུ་དེའི་རྒྱུར་བྱས་ནས་ཀྱི་ཚིག་ནི་ཉག་ཡོ་རོ་གཅིག་ཐོན་སོ། ཅེས་དང་རིན་པོ་ཆེ་འཆད་ཀ་བའི་ཞལ་ནས། བདག་མཐོང་བ་ཐམས་ཅད་ཀྱང་སངས་རྒྱས་པར་གྱུར་ཅིག། རེག་པ་དང་གཏམ་དུ་བརྗོད་པ་ཐམས་ཅད་ཀྱང་དེས་རྐྱེན་བྱས་ནས་སངས་རྒྱས་ཀྱི་སར་ཆགས་ཐོགས་མེད་པར་འགྲོ་བར་གྱུར་ཅིག་ཅེས་གསུངས་པ་ལྟ་བུ། དེ་དག་ཀྱང་རྣལ་འབྱོར་འདི་དང།

རུབ་ཀྱིས་སྨིན་པར་གྱུར་ཅིག། ཐུལ་གྱིས་ཟད་པར་གྱུར་ཅིག་ཅེས་པ་དང། ཅེས་པ་ལྟ་བུ་དང་འཆད་ཀ་བ་ཆེན་པོ་སྐུ་གཤེགས་ཁར། སེ་ཆུང་ང་འདོད་པ་བཞིན་མ་བྱུང། དཀོན་མཆོག་གི་སྤྱན་སྔར་མཆོད་པ་ཞིག་ཤོམ་དང། ཐུགས་ལ་བཞེད་པ་གང། མ་གྲུབ་ལགས་ཞེས་ཞུས་པའི་ཚེ། འགྲོ་བ་ཀུན་གྱི་སྡུག་བསྔལ་སྙིང་ནང་དུ། ནག་ཕུང་ངེ་བ་གཅིག་འདོད་པ། འདོད་པ་ལ་བདེ་བ་ཅན་བདེ་བ་ཅན་གྱི་སྣང་བ་གཅིག་ཁོ་ན་བྱུང། གསུངས།

དཀོན་མཆོག་གི་སྤྱན་སྔར་མཆོད་པ་ཞིག་ཤོམ་གསུང་དང། ཐུགས་ལ་བཞེད་པ་གང་ཡང་མ་གྲུབ་ལགས་ཞེས་ཞུས་པས་ཐུགས་ལ་བཞེད་པ་གང་ཡང་མ་གྲུབ་ལགས་ཞེས་ཞུས་པས། འགྲོ་བ་ཀུན་གྱི་སྡུག་བསྔལ་སྙིང་ནང་དུ་ནག་ཕུང་ངེ་ཕུང་ངེ་བ་གཅིག་འདོད་པ་ལ་བདེ་བ་ཅན་གྱི་སྣང་བ་གཅིག་ཁོ་ན་བྱུང་གསུང་ད་ནི་དགེ་བཤེས་བྱུང་ནུ་དགའ་མི་འཆད་ཀ་བ་དེ་ཚོས་འགྲོ་བ་ཀུན་གྱི་སྡུག་བསྔལ་སྙིང་གི་ཕུག་ཏུ་ནག་ཕུང་ངེ་བ་གཅིག་འདོད་པ་དེ་ལ་བདེ་བ་ཅན་གྱི་བདེ་བ་ཅན་གྱི་སྣང་བ་གཅིག་ཁོ་ན་བྱུང་དེ་འདྲ་བྱུང་བ་དེ་ལ་བདེ་བ་ཅན་གྱི་སྣང་བ་ལྟ་བུ་གཅིག་སྐྱེས་པ་འདྲ་བོ་བྱུང། ཞེས་འགྲོ་བ་ཀུན་གྱི། འགྲོ་བ་ཀུན་གྱི་སྡུག་བསྔལ་སྒང་པོ་སྙིང་པོའི་ནང་ནག་ཕུང་ངེ་ཡོང་བ་དེ་ལ། ནག། འགྲོ་བ་ཀུན་གྱི་གང་ཟག་པ་དག་སྡུག་བསྔལ་སྙིང་པོར་ཡོང་བ་དེ་ལ། བདེ་བ་ཅན་གྱི་སྣང་བ་གཅིག་ཁོ་ན་བྱུང། བདེ་བ་ཤིན་ཏུ་བདེ་བ་ཅན། དེ་འདྲ་གི་སྣང་བ་བྱུང་གསུངས།

བླང། ཞེས་པ་ནི་སྤྱིར་ཐོས་བསམ་སྒོམ་གསུམ་གང་བྱེད་བྱེ་བྲག་ཏུ་ཆོས་འདིའི་སྒོར་ཞུགས་ནས་བློ་སྦྱོང་བ་ལ་ནང་གི་རྐྱེན་དལ་འབྱོར་གྱི་ལུས་རྟེན་ལ་དད་པ་ཤེས་རབ་བརྩོན་འགྲུས་སོགས་དཀར་ཆོས་རྣམས་ཆ་ཚང་བ་ཕྱིའི་རྐྱེན་ས་ཕྱིའི་རྐྱེན་མི་བར།

དེ་རང་ལས་ནུབ་པ། ལ་ནོ། མི་གི་བར་ལ་ཁྱི་གིས་མ་ཆོད་པའི། རོ། མི། མི་བར་ཟེར་བ་མི། མི་མི། མ་གི་གུ་མི་བྱས། བ་ར་བར།
ཨོ་དེ་རང་པའི་མི་བར། ཁ་ཡ་བཏགས་ཁྱ་གི་གུ་ཁྱི་ས་ཁྱིས། དེ་རང་པའི་མི་བར་ཁྱིས། མ་བཅོས་པའི་ནུ་ག། ལ་ནོ། མི་བར་ཁྱིས་དེ་རང་པའི། མི་བར་ལ་ཁྱིས་མ་ཆོད། མི་སྲུབས་ལ་ཁྱི། ཁྱི་བྱུང་བ་དེ་འདྲ་མ་ཡིན་པ། ཕྱིས་མ་བཅོས་པ་སེ་འོ་སྡུག་བཟློག་དགོས་ལ་རྐྱེན་དགུ་དག་དགེ་བའི་བཤེས་གཉེན་དང་མཇལ་ནས་དགྱེས་བཞིན་དུ་རྗེས་སུ་འཛིན་པ་དེའི་སྐབས་སུ་ཟས་གོས་སོགས་མཐུན་རྐྱེན་མཐའ་གཉིས་སྤངས་པ་ལ་བརྟེན་དུ་ཡོད་པ་ཅིག་བྱུང་ན་ཇོ་བོ་རྗེ་དང་བཤེས་གཉེན་སྟོན་པ་བ་ལྟ་བུ་ཅིག་འོང་ཚོད་དུ་གདའ་སྟེ་རང་ཅག་ཡོན་ཏན་ལ་གསར་སྐྱེས་ཇི་བཞིན་མི་འོང་བ་འདི་གང་རུང་མ་ཚང་བའི་སྐྱོན་དུ་སྣང་བས་མ་འོངས་པ་ན་དེ་དག་བསམ་པ་བཞིན་ཚང། ཚང་ནས་ཡོན་ཏན་ཡར་ངོའི་ཟླ་བཞིན་འཕེལ་བའི